ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རེས་གཟའ་ལྷག་པའི་ལས་རིམ་འདི་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་མ་ཧཱ་བོ་དྷི་རིག་གཞུང་བསྟི་གནས་ཁང་དུ་ཉིན་བཞིའི་རིང་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་དབུ་འབྱེད་མཛད་སྒོའི་ཐོག་ཆོས་ཁས་ལེན་མིན་ཇི་ལྟར་ཡང་གཙོ་བོ་སོ་སོའི་སེམས་འདུལ་ཐབས་སུ་རང་གཞན་གཉིས་ཀའི་དོན་དུ་བྱང་ཆུབ་ཀྱི་སེམས་བསྐྱེད་དགོས་རྒྱུ་གལ་ཆེན་ཡིན་པའི་བཀའ་སློབ་སྩལ་བའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ས་ཡོམ་ཁྲོད་མི་སྣ་རྐྱེན་འདས་སུ་འགྲོ་བའི་གྲངས་ཐོ་འཕར་བཞིན་ཡོད་ཀྱང་རྒྱ་ནག་གཞུང་གིས་ས་ཡོམ་ཐེབས་ཡུལ་དུ་རོགས་སྐྱོབ་ཀྱི་ལས་ཀ་གཞི་རྩའི་ཆ་ནས་མཇུག་སྒྲིལ་བ་ཡིན་ཟེར་བཤད་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། ཤེས་ཡོན་སློབ་གསོའི་ལེ་ཚན་ནང་བོད་ཀྱི་སྐད་ཡིག་དང་རིག་གཞུང་སྲུང་སྐྱོབ་དེ་བཞིན་དཔེ་མཛོད་ཁང་གི་མཐུན་རྐྱེན་ཡོད་པའི་ཧི་མ་ལ་ཡའི་རིག་གཞུང་བསྟི་གནས་ཁང་ཞེས་པ་མདའ་ནང་ཐེབས་རྩས་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་སྒྲིག་འཛུགས་གནང་བ་དེའི་ངོ་སྤྲོད་དང་ལས་འཆར་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་མུ་མཐུད་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བསླབ་བྱ་སོ་གཉིས་དང་གཞིས་བཞུགས་བོད་མི་ཚོའི་ངོ་རྒོལ་སྐོར་གྱི་ཕྱག་དེབ་ནས་མུ་མཐུད་བརྒྱུད་བསྒྲགས་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་པའི་གོང་དེར། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་མ་ཧཱ་བོ་དྷི་རིག་གཞུང་བསྟི་གནས་ཁང་དུ་ཉིན་བཞིའི་རིང་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་དབུ་འབྱེད་མཛད་སྒོའི་ཐོག་ཆོས་ཁས་ལེན་མིན་ཇི་ལྟར་ཡང་གཙོ་བོ་སོ་སོའི་སེམས་འདུལ་ཐབས་སུ་རང་གཞན་གཉིས་ཀའི་དོན་དུ་བྱང་ཆུབ་ཀྱི་སེམས་བསྐྱེད་དགོས་རྒྱུ་གལ་ཆེན་ཡིན་པའི་བཀའ་སློབ་གནང་བའི་སྐོར། པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྔོན་ལ་སྙན་སྒྲོན་ཞུ་བ་ཡིན། ཆོས་ཁས་ལེན་མིན་ལ་མ་ལྟོས་པར་གཙོ་ཆེ་ཤོས་སོ་སོའི་སེམས་རྒྱུད་འདུལ་ཐབས་ཀྱི་ཆེད་རང་གཞན་གཉིས་ཀའི་དོན་དུ་བྱང་ཆུབ་སེམས་བསྐྱེད་དགོས་རྒྱུ་གལ་ཆེན་པོ་ཡིན་པའི་སྐོར་ལ་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་མ་ཧཱ་བོ་དྷིའི་རིག་གཞུང་བསྟི་གནས་ཁང་གི་ནང་དུ་ཉིན་བཞིའི་རིང་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོའི་དབུ་འབྱེད་མཛད་སྒོའི་ཐོག་བཀའ་སྩལ་གནང་སོང། ཆོས་ཁས་བླངས་ནའང་རེད། ཆོས་ཁས་མ་བླངས་ནའང་ཅེས་ང་རང་ཚོ་ཚང་མ་ལོག་གིས། ཅིག་གི། མི་ལ་གཞན་ལ་ཡང་གནོད་པ་མ་བྱེད་པར་བྱས། གཞན་ལ་ག་ཚོད་ཐུབ་ཐུབ་ཀྱིས་ཕན་བཏགས། འདི་བྱུང་ན་སོ་སོའི་སེམས་སྐྱིད་པ། ཨེ་ནི། དཔེ་ཆགས་སྡང་གི་ལས་ཞེ་དྲག་མ་བསགས་པ་བྱེད་ཤེས་ཀྱི་ཡིན་ན་སེམས་ཀྱི་ཞི་བདེ་རང་བཞིན་གྱིས་ཡོང་བསྡད་ཡག་བྱེད་ཀྱི། སེམས་ཀྱི་ཞི་བདེ་དེ་གིས་ཨེ་ནི། ལུས་ཀྱི་འཕྲོད་བསྟེན་དཔེར་ན་ང་རང་ཚོ་ནམ་རྒྱུན་ཚེ་སྒྲུབ་དང་ཚེ་སྒྲུབ་ཟེར་གྱི་ཡོད་རེད་དེ། སྐབས་གང་འདྲ་སེམས་ཀྱི་ཞི་བདེ་ཡག་པོ་བྱུང་བ་ཡིན་ན་དེ་ལས་ལྷག་གི་ཚེ་སྒྲུབ་ཡོད་མ་རེད། སེམས་ཁོང་ཁྲོའི་གཞན་དབང་དུ་བཏང། ཨནི་འདོད་ཆགས་ཀྱི་གཞན་དབང་དུ་བཏང་ནས་ཕྱིན་པ་ཡིན་ན། ཨནི། ཅིག་ཚུགས་སུ་བསྡད་ཅིག་གིས་ཁ་འདོན་སྐྱེ་ཞོར་རོ་ཞུ་བྱས་པ་ཡིན་ནའི། དེ་ག་ཙམ་གྱི་ནུས་པ་ཐོན་ཡག་ཁག་པོ་རེད་འདུག་བ། ད་གཙོ་བོ་ཚོ། སེམས་རྒྱུད་དུལ་བ་བྱེད་ཡག་དེ་དཔེ་གལ་ཆེན་པོ་རེད་ཤག་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་དེ་ནི་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་དང་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དང། དེ་བཞིན་སིང་ག་པུར་བོད་ཀྱི་རིག་གཞུང་ཚོགས་པས་གཙོས་པའི་རྒྱལ་ཁབ་འདྲ་མིན་ཁག་གི་ནང་པའི་ཚོགས་སྡེ་ཁག་ཐུན་མོང་གི་གོ་སྒྲིག་འོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་ཡ་གྱལ་ནང་ཆོས་རྗེས་འབྲང་བ་ཕན་ཚུན་བར་མཐུན་སྒྲིལ་གོང་མཐོར་གཏང་ཐབས་དང་འབྲེལ་ནས་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ཚོགས་གནང་བ་ཞིག་ཡིན་ཅིང། སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་གཞན་ལ་བཀའ་གནང་བ་ལྟར། མགོན་པོ་གང་ཉིད་ནས་ཀྱང་ཉམས་སུ་ལེན་བཞིན་པའི་བཀའ་བསྩལ་གནང་སོང། སེམས་ངས།
བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་ཡག་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་བྱེད་ཡག་དེ་ཞོགས་ཀས་ལངས་པ་ནས་བཟུང་ཅིག་ཞིག་རྟག་པར་བསམ་བློ་བཏང་བསྡད་ཀྱི་ཡོད། དེ་ཚོ་གིས།

སེམས་ཤུགས་ཞིག་སྐྱེ་ཡོང་གི་འདུག་བ། གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་རབ་ཏུ་བྱུང་བ་རྣམས་ཀྱིས་རྟགས་ཆ་ལུགས་བརྗེ་བ་ཙམ་གྱིས་མི་ཆོག་པར། གཙོ་ཆེ་ཤོས་སོ་སོའི་བསམ་བློ་འགྱུར་བ་དགོས་པའི་ལམ་སྟོན་གནང་སོང། ང་ཚོས་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་ཚོ། ཨེ་ནས། ངུར་སྨྲིག་གོས་གྱོན་པ་ཙམ་གྱིས་མི་ཆོག་པར། ཐོས་བསམ་སྒོམ་གསུམ་ཡ་མ་བྲལ་བ་བྱེད་དགོས་པ་དེ་གལ་ཆེན་པོ་ཞིག་རེད་ཤག་རྟགས་ཆ་ལུགས་བརྗེས་པ་ཙམ་མ་གཏོགས། ཅིག་བསམ་བློ་གཏོང་ཡག་ལ་དམིགས་བསལ་གྱི་ཅིག་དེ་མ་བྱུང་ན་དེ་འགྲིག་གི་མི་འདུག་ག་དེ་ཚང་མ་ལོག་གིས་ཨེ་ནི། ཅིག་རྟགས་ཆ་ལུགས་བརྗེས་པ་ཙམ་དུ་མ་ཟད་པའི་བསམ་བློ་དེ་འགྱུར་བ་ཡོད་བསྡད་པ་ཅིག་གིས་འདི་གནང་དགོས་རེད། མཛད་སྒོའི་ཐོག་ལྷན་ཞུགས་གནང་བའི་ཤྲི་ལངྐ་སི་ཡམ་དགེ་འདུན་ཚོགས་པའི་ཡན་ལག་ཨ་སེ་གྷི་རི་ཡ་གནས་བརྟན་བགྲེས་སོང་འབུམ་རམས་པ Warakagoda Gnanarathana ལགས་ཀྱིས་གསུང་བཤད་གནང་བའི་ནང། དེ་ལྟ་བུའི་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་ལྷན་ཚོགས་འདིའི་ནང་ཐེག་པ་ཆེ་ཆུང་སྔགས་དང་བཅས་པ་ཆོས་ཉམས་ལེན་བྱེད་མཁན་གྱི་དགེ་འདུན་པའི་ལྷན་འཛོམས་གནང་བའི་དམིགས་ཡུལ་གཙོ་བོ་དེ་ནི་ནང་ཆོས་དར་སྤེལ་གྱིས་འཛམ་གླིང་ཞི་བདེ་བསྐྲུན་རྒྱུ་དེ་ཡིན་པ་སོགས་ཀྱི་གསུང་བཤད་གནང་ཡོད་པ་རེད། དེ་མཚུངས་རྒྱལ་ཁབ་འདྲ་མིན་གྱི་ནང་པའི་སྡེ་ཁག་གི་སྐུ་ཚབ་དང་བླ་ཆེན་མཁས་དབང་རྣམ་པའི་གསུང་བཤད་དང། གཞན་ཡང་རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ཀྱིས་གསུང་བཤད་གནང་བའི་ནང། འཛམ་གླིང་རྒྱལ་ཁབ་འདྲ་མིན་གྱི་ནང་པའི་མཁས་དབང་ལྷན་འཛོམས་ཀྱིས་ཕན་ཚུན་མཉམ་ལས་གནང་སྟེ་ནང་ཆོས་ཀྱི་རིན་ཐང་དང། འཚེ་བ་མེད་པའི་ལྟ་གྲུབ་དང་ཆོས་ལུགས་མཐུན་སྒྲིལ་གྱི་ཐོག་ནས།

ཚད་མེད་བཞི་ལ་སོགས་པ་ཐེག་པ་ཐུན་མོང་གི་གནད་དོན་ཁག་ཅིག་གི་ཐོག་བགྲོ་གླེང་གནང་གི་ཡོད་པ་རེད་འདུག་གཞི་རྩའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་དང་ནང་པ་སངས་རྒྱས་པའི་ལེགས་སྦྱར་ཆོས་བརྒྱུད་འཛིན་པ་དང་པཱ་ལིའི་ཆོས་བརྒྱུད་འཛིན་པའི་ནང་པའི་རྗེས་འབྲང་བ་ཕན་ཚུན་བར་མཐུན་སྒྲིལ་གོང་མཐོར་བཏང་ཐབས་སུ། དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤ་ཡའི་འབྲེལ་མཐུད་ཁང་ནས་ཐོག་མར་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་ཉིས་སྟོང་བཅུ་དགུ་ལོའི་བར་ཆོས་རྒྱུན་གཉིས་ཀྱི་དགེ་འདུན་པའི་ཤེས་ཡོན་བརྗེ་ལེན་གྱི་ལས་གཞི་སྤེལ་བ་དང། དེ་རྗེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱལ་སྤྱིའི་ནང་པའི་བགྲོ་གླེང་ཐེངས་དང་པོ་གནང་ཞིང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ལོ་མཇུག་ཏུ་ཆོས་རྒྱུན་གཉིས་ཀྱི་དགེ་འདུན་པའི་བར་ཤེས་ཡོན་བརྗེ་ལེན་གྱི་ལོ་ལྔའི་ལས་གཞི་དབུ་འཛུགས་གནང་སྟེ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་སྔ་རྗེས་རྒྱལ་ཁབ་གསུམ་གྱི་ནང་ཤེས་ཡོན་བརྗེ་ལེན་གྱི་ལས་རིམ་ཐེངས་གསུམ་སྤེལ་མུས་ཐོག་ཤེས་ཡོན་བརྗེ་ལེན་གྱི་ལས་རིམ་ཐེངས་གསུམ་སྤེལ་མུས་ཐོག་ད་ལན་གྱི་ལྷན་ཚོགས་དེ་ཚོགས་པ་བརྒྱུད་ལས་གཞི་ཐེངས་གཉིས་པ་དེ་སྤེལ་རྒྱུ་ཡིན་ཞིང། དེའི་ནང་ནང་པའི་ཆོས་བརྒྱུད་གཉིས་ཀྱི་དགེ་སློང་ལྔ་བཅུ་ལྷན་ཞུགས་གནང་གི་ཡོད་པ་རེད་འདུག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
དེ་རིང་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་བ་ཡིན། ཡོ་རོབ་གྲོས་ཚོགས་ཀྱིས་རྒྱ་ནག་གཞུང་ནས་བོད་ནང་གི་བོད་ཕྲུག་ཚོ་བཅའ་སྡོད་སློབ་གྲྭར་བཅུག་པའི་སྲིད་བྱུས་ལ་སྐྱོན་བརྗོད་སྙན་ཐོ་ཞིག་བཏོན་གནང་ཡོད་པར་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ལྟེ་གནས་སྦྲེ་སཱལ་བོད་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་དགའ་བསུ་ཞུས་གནང་བ་དང་སྦྲགས་ཡོ་རོབ་གྲོས་ཚོགས་ལ་བོད་དོན་ཐད་ཐུགས་ཁུར་ཆེ་བཞེས་གནང་བར་ཐུགས་རྗེ་ཞུས་གནང་འདུག། ཡུ་རོབ་གྲོས་ཚོགས་ཀྱིས་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་དང་རྒྱ་ནག་གི་འབྲེལ་ལམ་ཐོག་གི་སྙན་ཐོ་གསར་པ་ཞིག་བཏོན་པའི་ནང་རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་རྣམས་བཅའ་སྡོད་སློབ་གྲྭར་འཇུག་པའི་སྲིད་བྱུས་འཕྲལ་དུ་མཚམས་འཇོག་བྱ་དགོས་པ་དང་རྒྱ་ནག་གཞུང་གིས་སྤེལ་བའི་ཆོས་ལུགས་ཐོག་ལ་སྔར་བས་དམ་དྲག་བྱ་རྒྱུའི་ཆེད་དུ་དམིགས་པའི་བཀོད་ཁྱབ་ཨང་བཅུ་དགུ་ཟེར་བའི་བསྒྲགས་གཏམ་ལ་སྐྱོན་བརྗོད་གནང་ཡོད་པ་རེད་འདུག། དེ་ནི་སྦྲེ་སཱལ་བོད་སྐུ་ཚབ་དོན་གཅོད་ཁང་གིས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རེས་གཟའ་ལྷག་པའི་ཉིན་གནས་ཚུལ་སྤེལ་བའི་ནང། ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་དང་རྒྱ་ནག་གི་འབྲེལ་ལམ་ཐོག་ལ་ཡུ་རོབ་གྲོས་ཚོགས་ཀྱིས་བཏོན་པའི་སྙན་ཐོ་གསར་པ་དེའི་ནང་རྒྱ་ནག་གཞུང་གིས་བོད་ནང་བོད་མི་ཚོའི་ཤེས་ཡོན་དང་ཆོས་ལུགས་རིག་གཞུང་དང་སྐད་ཡིག་གི་ཐོབ་ཐང་རྣམས་བརྩི་མེད་རྡོག་རོལ་གཏོང་བའི་བྱ་སྤྱོད་དང་བོད་ཀྱི་རིག་གཞུང་དང་ངོ་བོ་རྩ་མེད་བཟོ་བའི་སྲིད་བྱུས་སོགས་གསལ་སྟོན་གནང་སྟེ་རྒྱ་ནག་གཞུང་གིས་བོད་ནང་དུ་ལག་བསྟར་བྱེད་པའི་རྒྱ་ནག་ཅན་དུ་བསྒྱུར་བའི་སྲིད་བྱུས་ལ་སྐྱོན་བརྗོད་དྲག་པོ་གནང་ཡོད་པ་རེད། ད་དུང་སྙན་ཐོའི་ནང་རྒྱ་ནག་གཞུང་གིས་བོད་ནང་དུ་བོད་ཕྲུག་རྣམས་དང་སྔོན་འགྲོའི་སློབ་གྲྭའི་སློབ་མ་རྣམས་བཅའ་སྡོད་སློབ་གྲྭར་འཇུག་པའི་བྱ་སྤྱོད་འཕྲལ་དུ་མཚམས་འཇོག་བྱ་དགོས་པའི་འབོད་སྐུལ་གནང་ཡོད་ལ་བོད་ནང་གི་བོད་ཕྲུག་རྣམས་བཅའ་སྡོད་སློབ་གྲྭར་འཇུག་པའི་སྲིད་ཇུས་བཀོད་སྒྲིག་བྱེད་མཁན་དང་སྲིད་ཇུས་དེ་ལག་བསྟར་བྱེད་མཁན་གྱི་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་རྣམས་ལ་ཉེས་ཆད་གཏོང་དགོས་པའི་འབོད་སྐུལ་ཡང་གནང་འདུག། ད་དུང་སྙན་ཐོའི་ནང་དུ་རྒྱ་ནག་གཞུང་གིས་ཆོས་ལུགས་བྱེད་སྒོ་སྤེལ་ཡུལ་དུ་དམ་བསྒྲགས་བྱ་རྒྱུའི་ཆེད་དུ་དམིགས་པའི་བཀོད་ཁྱབ་ཨང་བཅུ་དགུ་པ་ཟེར་བའི་བསྒྲགས་གཏམ་སྤེལ་བ་དེ་ནི་འདི་ལོའི་ཕྱི་ཟླ་དགུ་པའི་ཚེས་གཅིག་ནས་དངོས་སུ་ལག་བསྟར་བྱས་པ་དེའི་དམིགས་ཡུལ་ནི། བོད་ནང་དང་རྒྱ་ནག་གི་ས་ཁུལ་གཞན་ཁག་ཏུ་ཆོས་ལུགས་རང་དབང་ལ་སྔར་བས་དམ་བསྒྲགས་བྱ་རྒྱུའི་ཆེད་དུ་ཡིན་པའི་སྐྱོན་བརྗོད་གནང་ཡོད་པ་མ་ཟད་ཡུ་རོབ་གྲོས་ཚོགས་ནས་རྒྱ་ནག་གཞུང་ལ

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་ཚེས་བཅོ་བརྒྱད་ཉིན་རྒྱ་ནག་ཀན་སུང་ཞིང་ཆེན་ཀ་ཆུ་ཧུའེ་རིགས་རང་སྐྱོང་ཁུལ་ཇི་ཧྲི་ཧྲན་དུ་ས་འགུལ་ཚད་རིམ་དྲུག་ཚེག་གཉིས་ཅན་ཞིག་བརྒྱབ་ཡོད་པ་བཞིན་དེ་རིང་ཕྱི་ཚེས་ཉི་ཤུ་ཉིན་གྱི་ཕྱི་དྲོ་བར་རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོ་ལྟར་ན་ཀན་སུང་དང་མཚོ་སྔོན་གཉིས་ནས་མི་གྲངས་བརྒྱ་དང་སུམ་ཅུ་སོ་གཅིག་རྐྱེན་འདས་དང་ཁྱོན་མི་གྲངས་བདུན་བརྒྱ་ལྷག་ལ་རྨས་སྐྱོན་བྱུང་ཡོད་པ་བཀོད་འདུག་ལ་ཐེངས་འདིའི་ས་འགུལ་ལྟེ་བ་དང་ཁ་ཐག་ཉེ་ཤོས་ཀྱི་བོད་པ་འདུས་སྡོད་ས་ཁུལ་གཙོ་བོ་གཞོང་ཐང་དང་ཡ་རྫི་དཔའ་ལུང་བཅས་ཡིན་པ་དང་ས་ཁུལ་དེ་དག་ལ་ས་འགུལ་ཤུགས་ཆེ་བྱུང་ཡང་བོད་མི་ཚོ་ཤི་རྨས་ཀྱི་གནས་ཚུལ་མེད་སྐོར་ས་གནས་རང་གི་བོད་མིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། ང་ཉེར་གཅིག་མེད་དུ་ཁ་ཆེ་ཐིག་མ་ནང་ཡ་རབས་ཐེབས་ཡོད་ཡོད་མི་རུང་ཁ་ཆེ་ཟས་ཟས་ཡོད་ན་དུག་རྫི་བྱེད་ཐུབ། རྒྱ་ནག་གཞུང་གིས་དེ་རིང་ཕྱི་ཚེས་ཉི་ཤུ་ཉིན་གྱི་ཉིན་རྒྱབ་ནས་བཟུང་ཀན་སུང་ཞིང་ཆེན་གྱི་ས་འགུལ་རོགས་སྐྱོབ་ལས་ཀ་གཞི་རྩའི་ཆ་ནས་མཇུག་སྒྲིལ་ཡོད་པ་དང་ཀན་སུང་ཞིང་ཆེན་གྱིས་མུ་མཐུད་མང་ཚོགས་ཀྱི་ཚེ་སྲོག་དང་རྒྱུ་ནོར་བདེ་འཇགས་ལ་ཁག་ཐེག་བྱ་རྒྱུ་ཡིན་སྐོར་བཀོད་འདུག་ལ། ཡང་འབྲེལ་ཡོད་བོད་མི་གཞན་ཞིག་ནས་ས་འགུལ་ཧ་ལས་པ་ཤུགས་ཆེན་བརྒྱབ་ཡོད་པ་དང

གཞུང་ངོས་ནས་ས་འགུལ་བྱུང་ཁུལ་ཁག་ཏུ་རོགས་སྐྱོར་དང་ཉེན་སྐྱོབ་བྱེད་བཞིན་ཡོད་པའི་དྲིལ་བསྒྲགས་ཤུགས་ཆེ་བྱེད་བཞིན་ཡོད་ན་ཡང་རྒྱ་ནག་གི་གསར་ལམ་ཁག་ཏུ་མི་མང་གི་འཚོ་བ་དངོས་སོགས་ཀྱི་བརྙན་པར་མཐོང་རྒྱུ་མེད་པར་མང་ཆེ་ཤོས་རྒྱ་ནག་གཞུང་འབྲེལ་མི་སྣས་ས་འགུལ་ཁྲོད་རོགས་སྐྱོར་དང་ལས་ཀ་བྱེད་བཞིན་པ་བསྒྲགས་བཞིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།

བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་ཞེ་དགུ་པའི་ནང་གསེས་གཉིས་པར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོན་པར་ཚོགས་འདུ་ཉིན་གྲངས་བདུན་ལྷག་ཕར་འགྱངས་བྱེད་དགོས་བྱུང་ན་ཚོགས་གཙོ་བགྲེས་གཞོན་གཉིས་ཀྱིས་ཚོགས་དུས་ཕར་འགྱངས་ཀྱི་ཐག་གཅོད་བྱ་རྒྱུའི་སྐུ་དབང་ཡོད་པ་དང་འདི་གའི་གསར་འགོད་པས་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ལ་ཕྱི་ཚེས་ཉི་ཤུ་ལྔ་ཉིན་མཇུག་སྐྱོང་གི་ཚོགས་དུས་དེ་བཞིན་འཚོགས་ཐུབ་མིན་སྐོར་བཀའ་འདྲི་ཞུ་ཡོང་ཐབས་ཞུས་ཀྱང་ཡ་ལན་གང་ཡང་གནང་མེད་པ་རེད་འདུག།

འཇིགས་སྐུལ་གནས་སྟངས་ཤིག་ཏུ་ངོས་འཛིན་གྱིས་ཐེ་ཝན་གཞུང་གིས་བྱ་ཐབས་ལག་བསྟར་གནང་རྒྱུའི་འཆར་གཞི་ཡོད་པའི་སྐོར་གསུངས་འདུག་དེ་ནི་རྒྱ་ནག་ཕྱོགས་ནས་ཆེད་དུ་ལྒང་ཕུག་སོ་ཉུལ་གྱི་བྱ་བ་བེད་སྤྱོད་བྱས་པ་དེ་ཡིན་འདི་ལོའི་ཕྱི་ཟླ་གཉིས་པའི་ནང་རྒྱ་ནག་གཞུང་གིས་ཨ་མི་རི་ཀའི་ས་ཁོངས་སུ་ལྒང་ཕུག་བཏང་བ་དེ་ནི་རྒྱ་ནག་གི་སོ་ཉུལ་གྱི་ལྒང་ཕུག་ཏུ་ངོས་འཛིན་གནང་སྟེ། ཨ་མི་རི་ཀས་གནམ་ཐོག་ཏུ་གཏོར་བ་དང་སྐབས་དེར་རྒྱ་ནག་གཞུང་གིས་སོ་ཉུལ་གྱི་ལྒང་ཕུག་མིན་ལུགས་དང་ཨ་མི་རི་ཀའི་ས་ཁོངས་སུ་ཆེད་དུ་བཏང་བ་མིན་ལུགས་འགྲེལ་བརྗོད་བྱས་ཀྱང་གང་ལྟར་རྒྱ་ནག་གཞུང་གིས་ཨ་རིའི་ས་ཐོག་ཏུ་ལྒང་ཕུག་བཏང་བའི་དོན་རྐྱེན་དེ་ནི་རྒྱལ་སྤྱིའི་གནད་དོན་ཞིག་ཏུ་གྱུར་ཡོད་པ་རེད། ཐེ་ཝན་ཐོག་ལ་རྒྱ་ནག་བྱ་སྤྱོད་རིམ་པ་སྤེལ་བའི་གནས་སྟངས་ཀྱི་ཉེན་ཁ་ཆེན་པོར་གནས་ཡོད་པ་དང་དེ་ནི་རིང་མིན་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འོས་བསྡུ་ཆེན་མོའི་གོང་དུ་རྒྱ་ནག་གི་དམག་ཤུགས་དང་ཆབ་སྲིད་གཉིས་ཀྱི་ཐོག་ནས་ཐེ་ཝན་ཐོག་ལ་ཉེན་ཁ་ཡོད་པ་ལྟར། ཐེ་ཝན་གཞུང་ཕྱོགས་ནས་རྒྱ་ནག་གཞུང་གི་འདོད་པ་ཡོད་པའི་འོས་མི་འདེམས་རྒྱུར་ཐེ་ཝན་གྱི་འོས་བསྡུར་ཐེ་ཇུས་བྱེད་སྲིད་པའི་ཉེན་བརྡ་གཏོང་གི་ཡོད་པ་རེད། ཐེ་ཝན་སྲུང་སྐྱོབ་བློན་ཆེན་གྱིས་ཕྱི་ཟླ་བཅུ་གཉིས་པའི་ཟླ་བ་དེ་དེ་རིང་བར་དུ་ཐེ་ཝན་མཚོ་འགག་ཁུལ་དུ་རྒྱ་ནག་ལྒང་ཕུག་ཐེངས་བཞི་སླེབས་ཡོད་པ་དང། དེ་རྗེས་ཐེ་ཝན་གྱི་བྱང་ཕྱོགས་ཀྱི་མཁའ་དབྱིངས་སུ་འཕུར་བའི་རྗེས་མཐོང་རྒྱུ་མེད་པ་ཆགས་པའི་སྐོར་གསུངས་ཡོད་པ་རེད། དེ་བཞིན་ཐེ་ཝན་གྱི་སྲུང་སྐྱོབ་ལྷན་ཁང་མགྲིན་ཚབ་པ་སུན་ལི་ཧྥང་ཞུ་བས་གསར་འགོད་པར། ན་ནིང་ཕྱི་ཟླ་བཅུ་པ་ནས་འདི་ལོའི་ཕྱི་ཟླ་གསུམ་པ་བར་ལོ་ལྟར་གྱི་ནམ་དུས་དེའི་སྐབས་ཀྱི་རླུང་གིས་རྐྱེན་པས་རྒྱ་ནག་ལྒང་ཕུག་རྒྱུན་མི་ཆད་པར་ཐེ་ཝན་ཉེ་འཁོར་དུ་འཕུར་ཡོང་བའི་སྐོར་གསུངས་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཧོར་གཙང་འཇིགས་མེད་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གསུམ་བར། རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བླ་མ་མཆོད་པའི་བཀའ་ཁྲིད་བསྩལ་འདུག་པའི་ཚན་པ་གསུམ་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། བོད་གངས་ཅན་གྱི་ལྗོངས་སུ་དར་ཁྱབ་བྱུང་བའི་ས་དགེ་བཀའ་རྙིང་གི་ཆོས་བརྒྱུད་གང་ཞིག་ཡིན་ཀྱང་ཕྱོགས་གཅིག་ནས་རང་གི་བརྒྱུད་པའི་བླ་མ་སྔ་མ་དག་གི་མཐོང་བ་བརྒྱུད་པའི་ཕྱག་ལེན་དང། ཆིག་བརྒྱུད་དང། སྙན་བརྒྱུད་ཀྱི་མན་ངག་ཏུ་གྲགས་པ་སོགས་དེ་དག་ལ་གཅེས་པའི་གཙིགས་ཆེན་གནང་སྲོལ་བྱུང་ཡོད་པ་དང། བླ་མ་ལ་མོས་གུས་བྱ་རྒྱུ་དེ་ཉིད་ལ་གདམས་པའི་མཐིལ་དུ་འཛིན་པར་མ་ཟད། མཚམས་ལན་རེར་མགོན་པོ་མཆོག་གིས་བཤད་ཚོར་བའི་བཀའ་བརྒྱུད་པའི་ཆོས་པ་དག་གིས་གཞུང་ཆེན་ལ་སྦྱང་བ་བྱ་རྒྱུར་དོ་སྣང་མི་གནང་བ་དང་ལྷག་པར་དུ། མཚན་ཉིད་ཀྱི་རིགས་ལམ་དང། གཞུང་ལུགས་ལ་སྦྱང་བ་བྱེད་པ་དེས་བཀའ་བརྒྱུད་པའི་བསྟན་པ་ལ་ཕན་པའི་ཚབ་ལ་གནོད་ངོ་ཡོད་པར་བཤད་མཁན་ཀྱང་ཡོང་གི་ཡོད་པ་དེ་ལ་དོན་དངོས་ཀྱི་བདེན་པ་ཇི་ཙམ་ཡོད་མེད་ལ་ལྟོས་པ་མེད་པར། བོད་ཀྱི་ཆོས་བརྒྱུད་སྤྱི་ཡོངས་ཀྱིས་ལྷ་དང་བླ་མ་ལ་མོས་གུས་གཙིགས་ཆེན་བྱེད་པ་གཅིག་མཚུངས་ཆགས་ཀྱི་ཡོད། ང་ཚོས་ཕྱོགས་ངོས་གཞན་ཞིག་ནས་བལྟས་ན། ཕར་བལྟས་ཚོད་ཀྱིས་མི་ཚེ་གང་བོར་ཆོས་ཀྱི་གཞུང་ལུགས་ལ་འབད་པ་ཤ་ཐང་དུ་བྱེད་ཀྱི་ཡོད་པ་གང་ཞིག་ལ། རང་གི་རྒྱུད་ལ་ཆོས་ཀྱི་རླན་ཐིགས་ཙམ་ཡང་མ་ཕོག་པར། སྐམ་སང་སང་དུ་གནས་པ་དེ་འདྲ་ཡང་མང་དུ་སྣང་བ་དང། དཔལ་རྡོ་རྗེ་འཇིགས་བྱེད་ཀྱི་རྒྱུད་རྟོག་པ་གསུམ་པའི་ནང་དུ་ཡང། གཞུང་ལུགས་དང་ལྟ་གྲུབ་ལ་སོགས་པར་སྦྱང་ཁུལ་བྱས་ནས། སེམས་རྟོག་པ་དང་རྣམ་རྟོག་གི་དབང་དུ་གྱུར་པའི་སྐྱེས་བུ་དེ་འདྲ་ལ། མཆོག་དང་ཐུན་མོང་གི་དངོས་གྲུབ་ཤིན་ཏུ་རིང་ཞེས་ཀྱང་གསུངས་ཡོད་པ་དང། རྣམ་པ་གཅིག་ཏུ་ན་ཐོས་པ་མེད་པའི་སྒོམ་པ་དེ། ལག་རྡུམ་བྲག་ལ་འཛེགས་དང་མཚུངས། ཞེས་སོགས་ཀྱང་བཤད་སྲོལ་བྱུང་པ་བཞིན། བོད་ཀྱི་ཆོས་བརྒྱུད་ཁག་གི་བར་ལ་བཤད་སྒྲུབ་གཉིས་ཀྱི། ལྗིད་སྙོམས་སྟངས་འཛིན་ཇི་ལྟར་ཡོང་སྟངས་ལ། ཆོས་ཅན་མཐུན་སྣང་བ། མེད་པ་ལྟ་བུ་ཡིན་མོད་ཀྱི། སངས་རྒྱས་བཅོམ་ལྡན་འདས་སྐུ་དངོས་ཀྱིས། རྒྱལ་བའི་གསུང་རབ་ཀྱི་དགོངས་དོན་འགྲེལ་བ་ལ། ལུང་བསྟན་མཛད་པའི། ཤིང་རྟ་ཆེན་པོ་ཀླུ་སྒྲུབ་དང་ཐོགས་མེད་གཉིས་ཀྱིས་གཙོས་པའི་དཔལ་ནཱ་ལེནྡྲའི་པཎ་གྲུབ་རྣམས་ཀྱི་བསྟན་བཅོས་ཁག་ལ་ཞིབ་ཏུ་བསམ་གཞིག་བྱས་ན་ནི། རྒྱལ་བའི་གསུང་རབ་ལ་ཐོས་བསམ་སྒོམ་གསུམ་ཡ་མ་བྲལ་བར་བྱ་དགོས་པར་བསྟན་པ་དེ་ཤིན་ཏུ་གསལ་པོ་ཡིན་པས་རྒྱ་ཆེ་ས་ནས། ལམ་བསླབ་པ་གསུམ་ལ་ཉམས་ལེན་དང། ལུང་སྡེ་སྣོད་གསུམ་ལ

ཅིག། སྤྱིར་བཏང་རང་རྒྱུད་པའི་སློབ་དཔོན་སློབ་གཉེར་ལ་ཡང་དེ་ཙམ་རང་ཅིག་དགའ་ཚོར་བ་ཡང་ཅིག་དྲང་དོད་ཀྱི་ཤ་སྔར་མེད་པའི་བསམ་འདུན། ངས་ངོ་ཤེས་པའི་བཀའ་བརྒྱུད་ཁ་ཤས་དེ་འདྲ་ཡང་བཤད་སྲོལ་ཡོང་གི་དེ་འདྲ་བཤད་ཡང་བཤད་མྱོང། ཨོ། ནི་སློབ་དཔོན་སློབ་གཉེར་བྱས་ནས་གཞུང་ཆེན་མོ་སློབ་གཉེར་བྱས་ནས་ལྷག་དོན་མཚན་ཉིད་བསླབས་ན་བཀའ་བརྒྱུད་པའི་བསྟན་པ་ལ་གནོད་གི་རེད་ཟེར་བ་འདི་འདྲ་བཤད་མྱོང། ད་དེའི་རིགས་གཅིག་མིན། ཅོག་དེ་འདྲ་ཡང་བཤད་སྲོལ་ཡོད། ད་རང་ཡང་ཆོག་ཆེ་ནས་བཟང་བོ་དང་བདེན་པར་བརྗེད་དེ་དཔེ་ཆ་བལྟས་བལྟས་བལྟས་རྒྱུས་ཁྱོན་ནས་མ་འཐུས་རེ་བྱས་ཨེ་ན་སུ་ལ་ཡི་རྟགས་པོ་མ་བསྟན་ངན་ཅིག་སུ་ལ་ཡིན་ནའི་ཅིག་ནང་སང་ཆེན་ཕི་གའི་ཅིག་སྐྱོན་བཙུགས་སོབ་ཅིག་ཨེ་ར་མེ་ར་བལྟས་བལྟས་ངན་སུ་ལ་བྱིས་པ་ཡིན་ནའི་ད་ཡང་ཆོག་སྐད་མི་འདྲ་བ། དེ་འདྲ་ཡིན་པ་ཡིན་དུས་དཔེར་ན་འཇིགས་བྱེད་གང་འདྲ་རྒྱུད་རྟོག་གསུམ་ནང་ལོགས་ལ་ཡ་རྟོག་དཔྱོད་བཅས་པའི་རྟོག་གེ་བ་དེ་ལ་མཆོག་གི་དངོས་གྲུབ་རིང་ཟེར་ནས། ཨེ་ནས་པའི་རྟོག་གེ་མགོ་མཁྲེགས་པོ་ཞིག་ལ་ཡར། རྗེ་ཕ་བོང་ཁ་པའི་གསུང་གི་ནང་ལོགས་ལ། རྟོག་གེ་མགོ་མཁྲེགས་ལ་སྐྱེས་ན་སངས་རྒྱས་དངོས་ཀྱིས་ཀྱང་འདུལ་དཀའ་ཟེར་གསུངས་པ་ཡིན་པ་དེ་ཡའི་རྟེན་འབྲེལ་རེད་བཞག། ད་ཡང། ཐོས་པ་མེད་ངན་བཞིན་པ་ཡིན་ན་ཡང་རེད་ད་ཐོས་པ་མེད་པའི་སྒོམ་པ་ནི་ལག་རྡུམ་བྲག་ལ་འཛེགས་པ་འདྲ་གསུངས་པ་འདི་བཞིན་བྱས་ནས་ཐོས་པ་མེད་ན་ཡང་མི་འོང་བཞིན་པ་རེད། ཤཱཀྱ་སེང་གེའི་ཆོས་འདི། སེམས་ཀྱིས་ནི་བྱེད་དགོས་ཡ་གཅིག་དང་སེམས་ཀྱིས་བྱས་ཟེར་མཁན་དེ་ལྐུགས་པ་འུ་ཚུགས་བྱས་ནས་སེམས་ཀྱིས་ཉན་གྱི་མ་རེད། རྒྱུ་མཚན་གྱི་ཐོག་ནས་ཨེ་ན་བསམ་དང་བསམ་དང་ཡིན་དུས་ཨེ་ན་ག་ལེ་ག་ལེ་ལ་ཡང་དེ་དག་ཅིག་ཡང་དག་པ་མ་ཡིན་པའི་ག་ལ་འཁྲུལ་པའི་བློ་དེ་ཨེ་ན་ག་ལེ་ག་ལེ་ལ་གོ་ཅིག་མ་མགོར་མགོ་འཕང་དུ་མ་ག་ལེ་ག་ལེ་སྨད་དགོས་ཞེས་མ་གཏོགས་གོ་འུ་ཚུགས་བྱས་པའི་དེ་དག་ཅིག་ཚུར་ཤོར་དགོས་པའི་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་གི་ཕྱོགས་ནས་གོ་ལས་སླ་བ་ཅན་ཉན་གྱི་མ་རེད་བ་ཚད་དེ་འདྲ་ཡིན་པ་ཡིན་དུས་ས་ནས་རྣམ་འགྲེལ་ཤཱཀྱ་སེང་གེས་ཆོས་འདི་རྒྱུ་མཚན་གྱི་ཐོག་ནས་དང་དེ་དག་དཔྱད་པ་བྱས་ནས

སེམས་ཀྱིས་མྱོང་དགོས་པ་ཞིག་ཡིན་ལ། སེམས་ཀྱིས་མྱོང་དགོས་པའི་ཆོས་ཚུལ་དེ་ལ། སེམས་ཀྱིས་བསམ་གཞིགས་ཡང་ཡང་བྱས་ཏེ། ངེས་ཐབས་བྱ་དགོས་པ་ལས་བསམ་བློ་མ་བཏང་བར། ལྐུགས་པའི་ཨུ་ཚུགས་བྱས་ནས་མྱོང་ཐབས་མེད་པ་ཞིག་ཡིན་ཞིང། ལྷག་པར་དུ། ང་ཚོའི་སེམས་རྒྱུད་ཀྱི་འཁྲུལ་བའི་བློ་དང། ལོག་པའི་ཤེས་པ་དེ་དག་གི་འཛིན་སྟངས་ཀྱི་ཡུལ་སུན་ཕྱུང་ཞིང། རིམ་གྱིས་དེ་དག་གི་གཉའ་བཅག་སྟེ། ནུས་མེད་དུ་བཏང་བའི་ཐ་མར། རྩད་ནས་སྤང་དགོས་བ་ཡིན་ཕྱིར། ཇི་ཙམ་གྱིས། དཔྱད་པ་ལ་ཞུགས་པ་དེ་ཙམ་གྱིས། རྒྱུ་མཚན་ཡང་དག་པ་མཐོང་བར་འགྱུར་བ་དང། དེ་ལ་བརྟེན་ནས། བློ་ཡང་དག་པའམ། དོན་དང་མཐུན་པའི་བློ་རྣམས་ཀྱི་ནུས་ཤུགས་ཇེ་ཆེ་ནས། ཇེ་ཆེར་འཕེལ་བར་འགྱུར་བ་དེ། དངོས་ཡོད་གནས་ཚུལ་གྱི་ལམ་ནས་ར་སྤྲོད་བྱ་ནུས་ཕྱིར། གཞུང་ཆེན་པོ་ཏི་ལྔ་སྔགས་དང་བཅས་པ་ལ། སྦྱང་བ་ནན་ཏན་བྱ་དགོས་པ་དེ། རྒྱུ་མཚན་ལྟར་སྣང་གང་གིས་ཀྱང། ཁ་ལོ་གཞན་དུ་བསྒྱུར་ནུས་པ་ཞིག་མིན། གང་ལྟར་སྐབས་འདིར་ང་ཚོས་གསལ་བོར་ངེས་པར་བྱ་དགོས་པ་ཞིག་ནི། གསང་སྔགས་ཀྱི་རྒྱུད་གང་ཞིག་ཉམས་སུ་བླང་བར་འདོད་ཀྱང། ཡོད་ཚད་ཐམས་ཅད་ཀྱི་ཐོག་མར། ཚོགས་ཞིང་གསལ་བཏབ་ནས་ཕྱག་འཚལ་བ་དང། མཆོད་ཅིང་བཤགས་པ་ལ་སོགས་པ། ཡན་ལག་བདུན་པའི་སྒོ་ནས་ཚོགས་བསགས་པ་ལ་བརྟེན་ནས་ལྷ་ཡི་རྣལ་འབྱོར་བསྐྱེད་དགོས་བ་གཅིག་མཚུངས་ཆགས་ཀྱི་ཡོད་པ་དང། གསང་སྔགས་ཀྱི་ཆེད་དུ་བྱ་བའི་གདུལ་བྱ་གང་ཞིག་ཡིན་རུང། ཐོག་མར་ལྷག་པའི་ལྷའི་ང་རྒྱལ་དང་གསལ་སྣང་བཏོན་ནས། ཉམས་སུ་བླང་དགོས་པ་ཞིག་ཆགས་ཀྱི་ཡོད་མོད་ཀྱི། ཚོགས་ཞིང་གསལ་བཏབ་པའི་དབུས་སུ་བླ་མ་སྤྱན་དྲངས་ཏེ། ཡན་ལག་བདུན་པའི་སྒོ་ནས་མཆོད་བསྟོད་དང། གསོལ་བ་འདེབས་པ་སོགས་ཀྱི་སྒོ་ནས་ཚོགས་གསོག་པ་དང། སྒྲིབ་པ་སྦྱོང་བར་བྱེད་པ་དེ་ཆོ་ག་ཐུན་མོང་ལ་ཡོད་པའི་ཁྱད་ཆོས་ཆགས་ཀྱི་ཡོད་པ་དང། ད་དུང་དེ་ལས་ཀྱང་གསལ་ཙམ་བཤད་ན། ཆོས་བརྒྱུད་མ་འདྲ་བའི་བླ་མ་གོང་མ་ཚོས། མིང་དང་ཐ་སྙད་མ་འདྲ་བ་གང་ཞིག་གང་ཞིག་བེད་སྤྱོད་གཏོང་གི་ཡོད་རུང། རྒྱུད་སྡེ་བཞི་དང་འབྲེལ་བའི་བླ་མའི་རྣལ་འབྱོར་གང་ཞིག་སྒོམ་གི་ཡོད་རུང། བླ་མའི་རྣལ་འབྱོར་དེ་ཉིད་སྲོག་ཏུ་བཟུང་ནས་ངོ་བོ་བླ་མ་ཡིན་པ་ལ། རྣམ་པ་སྐབས་སོ་སོའི་ཡི་དམ་གྱི་ལྷ་དེ་ཉིད་ཡིན་ཞིང། ད་དུང་འདིའི་བར་གསེང་ན་ངེས་པར་དུ་ཤེས་དགོས་པའི་གནད་ཀྱི་གཙོ་བོ་ཞིག་ཡོད་པ་ནི། ཚོགས་ཞིང་གསལ་བཏབ་པའི་ནང་དུ་བླ་མ་དང་ཡི་དམ་ཤར་ནས་ཡོང་སྐབས། བླ་མ་དང་ཡི་དམ་རང་གི་སེམས་ཀྱི་ངོ་བོ་དབྱེར་མེད་པའི་སྒོ་ནས་སྐྱེ་དགོས་པ་ལས། བླ་མ་ལས་ལོགས་སུ་ཡི་དམ་ཞིག་འཇོག་པ་དང། དེ་དག་གི་ཡན་ཆོད་དུ། རྣམ་མཁྱེན་རྒྱལ་བའི་གོ་འཕང་ལ་སོགས་ཕར་བཞག་ནས། རང་གི་སེམས་དེ་ཆེས་ཐ་མལ་པའི་སར་བཞག་པ་དེ་ལས། སྐྱོན་ཀུན་ཟད་དང། ཡོན་ཏན་ཀུན་ལྡན་གྱི། ལྷག་པའི་ལྷའི་ང་རྒྱལ་ཆགས་ཐབས་མེད་པ་བཅས་མདོར་བསྡུས་ན། བླ་མའི་རྣལ་འབྱོར་དེ་ཉིད་གསང་སྔགས་ཀྱི། རྒྱུད་སྡེ་རྒྱ་མཚོ་ལྟ་བུ་ལ་འཇུག་པའི་སྐབས་སུ། ཆེས་མེད་ཐབས་བྲལ་བའི།

དེ་ཡིས་ནི་ང་རྒྱལ་དང་གསལ་སྣང་བསྟེན་དགོས་ཟེར་ནས་ད་ཉམས་ལེན་བྱེད་དགོས་ཡ་ཞིག་རེད་དེ། ཡིན་ན་ཡང་དང་པོ་ནས་ལྷ་ཡི་ང་རྒྱལ་དང་གསལ་སྣང་བསྟེན་ནས་བྱེད་དགོས་ཡ་ཞིག་རེད་དེ་ཡིན་ན་ཡང། བླ་མ་ཚོགས་ཀྱི་ཞིང་ལ་ཡར་སྤྱན་དྲངས་ནས་ཡན་ལག་བདུན་ལྟ་བུ་ཅིག་བདུན་རྣམ་དག་ལྟ་བུ་དེ་འདྲ་ཞིག་གི་ཐོག་ནས། ཅིག་ཚོགས་བསགས་སྒྲིབ་སྦྱོང་བྱེད་ཡ་ཟེར་དེ་ཆོ་ག་ཚང་མའི་ནང་ལོགས་ལ་ཡ། ད་ཆོ་ག་ཚང་མ་བསགས་པ་ད་ངས་ཚང་མ་མཐོང་ཡོད་མ་རེད་ད་ག་འདྲ་ཆོ་ག་ཕལ་མོ་ཆེའི་ནང་ལོགས་ལ་ཡ། ད་དེ་ཡོད་བསྡད་པ་ད། གསལ་པོ་ཞིག་ར་རེད་ཤག། ད་དེ་འདྲ་ཡིན་པ་ཡིན་དུས་ཨོ་ད་དེ་མིང་གི་ཐ་སྙད་ཅིག་སྦྱར་མ་སྦྱར་མ་གཏོགས་རྒྱུད་སྡེ་ཡོད་ད་རྒྱུད་སྡེ་བཞི་དང་འབྲེལ་བའི་ཅིག་ལྷ་ཡི་རྣལ་འབྱོར་གང་འདྲ་ཞིག་པ་ཡིན་ན་ཡང་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་ཏེ་ཨེ་ནི་ལྷ་ཡི་བསྐྱེད་ཆོག་ཡོང་བསྡད་པ་ཅིག་ཆགས་བསྡད་ཡོད་པ་རེད། གང་ལྟར་འགོ་དེར་ཅིག་ཚོགས་ཞིང་གསལ་བཏབ་ནི་ད་ཚོགས་ཞིང་གསལ་བཏབ་སྟེ། ཚིག་དངོས་སུ་ཡོད་རུང་མེད་རུང་གང་ལྟར་ཅིག་ངོ་བོ་བླ་མ་ཡིན་པ་ལ་རྣམ་པ་ཨེ་ནི་སྐབས་དེའི་པའི་ལྷག་པའི་ལྷ་དེ་ལ་དེ་ལ་ཡར་སྤྱན་དྲངས་ཀྱིན་པ་ད་བཤད་བྱས་རེད། རེད་པ། ཅིག་དེ་འདྲ་ཡིན་པ་ཡིན་དུས་ས་ནས་ཨོ་ད་གང་ལྟར་ཞིག། བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་ཟེར་ཡག་གི་ཐ་སྙད་དེ་གཅིག་བྱས་ན། ད་ང་ཚོ་བོད་པའི་གཞུང་ཚོའི་ནང་ལོགས་རྒྱག་ཡག་གི་ཐ་སྙད་ཕལ་ཆེར་ཤུགས་ཆེ་ཞིག་ཡིན་འགྲོ་དེ། དོན་དུ་ཨོ་ད་ཞིག་གསང་སྔགས་རྡོ་རྗེ་ཐེག་པའི་ཆོས་སྐོར་ག་རེ་ཞིག་ལ་བལྟས་པ་ཡིན་ན་ཡང་བླ་མའི་རྣལ་འབྱོར་ལམ་གྱི་སྲོག་ལྟར། རང་ཚོགས་ཀྱི་ཞིང་ལ་མཆོད་པ་སྔོན་དུ་བཏང་ནས་དེ་ནས་མར་ལྷ་ཡི་བསྐྱེད་ཆོག་ཡོང་བསྡད་པ་ཞིག་གོ་གསལ་བོ་ཞིག་ཡིན་པ་ཡིན་དུས་ས་ནས་དོན་དུ་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་ཟེར་ཡག་གི་དེ་རེད་དེ་བཞག། ཨེ་མའོ་རྒྱུད་སྡེའི་གཅིག་པུ་ན་ལྷ་ཚོགས་གཅིག་ཁོ་བསྐྱེད་ཡོང་དུས་དངོས་གནས་རང་བྱས་པ་ཡིན་ན་འོ་ད་ཚོགས་ཞིང་གི་བུ་གའི་དང་ཚོགས་ཞིང་གསལ་བཏབ་ནས་དེ་ལ་ཡར་གཅིག་མཆོད་པ་སྔོན་དུ་བཏང་ནས་དེ་ནས་དངོས་གཞིའི་མར་ལྷ་རང་མར་བསྐྱེད་ཡོང་དུས་འོ་ད་ཅིག་བླ་མ་ཡི་དམ་རང་སེམས་ངོ་བོ་དབྱེར་མེད་དུ་བལྟས་ནས་བསྐྱེད་དེ་ནས་གཅིག་མ་གཏོགས།

ད་ནི་གདུལ་བྱ་ཕལ་པའི་དབང་དུ་བྱས་ནས། ལྷག་པའི་རྗེ་བོ་ལྟ་བུ། མདུན་དུ་མདུན་བསྐྱེད་ཀྱི་ཚུལ་ལ་བཀོད་ནས་དེ་ལས་ཅིག་དངོས་གྲུབ་ལེན་པ་ཟེར་བ་འདི་ཡང་ཕལ་པའི་གདུལ་བྱ་ཕལ་པའི་དབང་དུ་བྱས་ནས་གསུངས་བཞག་པ་ཡོད་པ་རེད། གདུལ་བྱ་མཆོག་གི་དབང་དུ་བྱས་ནས་གསུངས་བཞག་པ་དེའི་རིགས་ཚང་མ་ནང་རྒྱུད་སྡེ་བཞི་ཆར་ལོགས་ལ་ཡ་ད་ནི་སྔགས་རིམ་ཆེན་མོའི་ནང་ལོགས་ལ་ཡ། ད་ཅིག་ཞིབ་ཚགས་པོའི་ཐོག་ལ་ཡ། ཐག་གཅོད་གནང་ནས་ཡོད་དོ་དེ་ནང་བཞིན་ཆད་ད་འདུག་ས་ཆ་དེ་ག་ཡོད་རེད་ས་དེ་འདྲ་སོང་བ་ཡིན་དུས་ཨོ་གང་ལྟར་ཡིན་ནི་ཡིན་ནི་ཅིག་ལྷ་ཡི་ང་ལྷ་ཡི་བསྐྱེད་ཆོག་ཅིག་ང་རྒྱལ་དང་གསལ་སྣང་བསྟེན་ཏེ་ཡོང་ཐུབ་ཅིག་ཚང་མ་ལོག་ད་བླ་མ་ཡི་དམ་རང་སེམས་ངོ་བོ་དབྱེར་མེད་དུ་བལྟས་ནས་ཨེ་ནི་བསྒོམ་དགོས་ཡ་ཅིག་ཆགས་ཀྱི་ཡོད་པ་ཡིན་དུས་བླ་མའི་རྣལ་འབྱོར་ཟེར་དེའང་འདི་གི་སྲོག་ཏུ་འགྲོ་ཞེས་པ་ཅིག་ད་གསལ་པོ་ཆགས་བསྡད་ཡོད་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི།

ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་བོད་སྐད་ཡིག་དང་རིག་གཞུང་སྲུང་སྐྱོབ་དེ་བཞིན་དཔེ་མཛོད་ཁང་གི་མཐུན་རྐྱེན་ཡོད་པའི་ཧི་མ་ལ་ཡའི་རིག་གཞུང་བསྟི་གནས་ཁང་ཞེས་པ་དག་སྣང་ཐེབས་རྩས་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་སྒྲིག་འཛུགས་གནང་བ་དེའི་ངོ་སྤྲོད་དང་ལས་འཆར་སྐོར་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་འབྲེལ་ཡོད་མི་སྣར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཚང་མའི་བཤད་སྲོལ་ལ་ཨ་མི་རི་ཀ་ནི་དབྱིན་སྐད་དུ Melting Pot འམ་ཆེས་བཞུར་སྣོད་ལྟ་བུར་ངོས་འཛིན་བྱེད་ཀྱི་ཡོད་པ་ལྟར་དེ་ཡང་འཛམ་གླིང་གི་ཡུལ་ཁག་འདྲ་མིན་ནས་ཨ་མི་རི་ཀའི་ནང་གཞིས་སྤོས་གནང་པའི་མི་རིགས་སྣ་ཚོགས་ཀྱིས་རང་རང་སོ་སོའི་ཡོང་ཁུངས་རྒྱལ་ཁབ་དང་མངའ་ཁུལ་གྱི་སྐད་ཡིག་དང་རིག་གཞུང་གོམས་སྲོལ་དེ་བཞིན། ཟས་རིགས་སོགས་ཉར་ཚགས་བདག་གཅེས་གནང་རྒྱུའི་འབད་བརྩོན་གནང་གི་ཡོད་པ་བཞིན་བོད་མི་རྣམས་ནས་ཀྱང་དེ་མཚུངས་ཨ་མི་རི་ཀའི་ནང་གཞིས་སྤོས་དབུ་འཛུགས་གནང་པ་ནས་བཟུང་འདི་གར་འབྱོར་གནང་པའི་བོད་མི་ཚོས་རང་གི་ཆོས་དང་རིག་གཞུང་སྐད་ཡིག་ཆས་གོས་དང་བཟའ་བཏུང་སོགས་ཉར་ཚགས་བདག་གཅེས་གནང་ཡ་དབུ་འཛུགས་གནང་ཡོད་པ་རེད། སྤྱིར་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ནང་བོད་མི་ཆིག་སྟོང་ཨ་མི་རི་ཀར་ཐོག་མར་གཞིས་སྤོས་ཀྱི་ལས་འཆར་དེ་དབུ་འཛུགས་གནང་པའི་རྗེས་རིམ་བཞིན་ཨ་མི་རི་ཀའི་ནང་བོད་མིའི་གྲངས་འབོར་མང་དུ་ཕྱིན་ནས་རང་རང་གནས་འཁོད་ཨ་མི་རི་ཀའི་མངའ་སྡེ་ཁག་གི་ནང་བོད་མིའི་སྤྱི་མཐུན་ཚོགས་པ་གསར་འཛུགས་གནང་པའི་བོད་པའི་སྐད་ཡིག་དང་རིག་གཞུང་སྲུང་སྐྱོབ་ཀྱི་ཆེད་གཟའ་མཇུག་བོད་ཡིག་སློབ་གྲྭ་དབུ་འཛུགས་གནང་བ་སོགས་བྱུང་ཡོད་པ་རེད། དེ་ནས་གོང་མཚུངས་ལྟར། གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་གང་ལ་གང་འཚམ་ཞིག་གསར་འཛུགས་གནང་མཁན་ཡང་བྱུང་ཡོད། ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་གྱི་ནང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་རྟེན་གཞི་གནང་བའི་དག་སྣང་ཐེབས་རྩ་དང་ཧི་མ་ལ་ཡའི་རིག་གཞུང་བསྟི་གནས་ཁང་གཉིས་ནས་བོད་པའི་སྐད་དང་རིག་གཞུང་གོམས་གཤིས་སོགས་སྲུང་སྐྱོབ་ཀྱི་ཐད་འབད་བརྩོན་གནང་བཞིན་པའི་སྐོར་སྙན་སྒྲོན་ཞུ་གི་ཡིན། དག་སྣང་ཐེབས་རྩ་ཚོགས་པ་དང་ཧི་མ་ལ་ཡའི་རིག་གཞུང་བསྟི་གནས་ཁང་ཐོག་མར་གསར་འཛུགས་གནང་མཁན། གནས་ནང་བླ་མ་ཚེ་དབང་རིན་པོ་ཆེ་ཡིས། འདི་ག་རླུང་འཕྲིན་ཁང་ལ་དག་སྣང་ཐེབས་རྩ་དེ་ཐོག་མར་ཉིས་སྟོང་དྲུག་ལོར་གསར་འཛུགས་གནང་བ་དང་དེའི་དམིགས་ཡུལ་སྐོར་འགྲེལ་བརྗོད་གནང་ཡ་ལ། དག་སྣང་ཐེབས་རྩ་ཚོགས་པའི་སྐོར་ཞུས་པ་ཡིན་ན། ཉིས་སྟོང་དྲུག་གི་ལོ་ལ་ཨ་རི་ནིའུ་ཡོག་ལ་ཡ་ཁྲིམས་མཐུན་གྱི་དེབ་སྐྱེལ་བྱས་པའི་ཚོགས་པ་དེ་འདྲ་ཞིག་ཆགས་བསྡད་ཡོད། དེ་ནས་བཙུགས་དགོས་ཡག་གི་དམིགས་ཡུལ་དེ་ཡང་ང་རང་བོད་ལ་བསྡད་པའི་སྐབས་ཀྱི་ལས་ཀ་བྱེད་ཡ་དེ་ཚོ་དང་འབྲེལ་བ་ཡོད་པ། ད་བོད་ལ་བསྡད་པའི་སྐབས་ལ་ཡ་ཨ་ནི་ཆོས་དང་རིག་གཞུང་དབུལ་སྐྱོབ། ད་དེ་གསུམ་གྱི་ཐོག་ལ་ཡ་ཨ་ནི་ལས་ཀ་བྱས་པ་རེད། དེ་འདྲ་ཡིན་དུས་ད་ཨ་རི་ལ་ཡ་སླེབས་པའི་རྗེས་ལ་ཡ་ཨ་ནི་སྐྱ་སེར་སློབ་གསོ་ཆོས་དང་རིག་གཞུང་དབུལ་སྐྱོབ་འཕྲོད་བསྟེན་ཁོར་ཡུག་ད་དོན་ཚན་ལྔ་པོ་དེ་ནི་གཙོ་བོ་འདྲ་པོ་གཅིག་ལ་བཞག་ནས་ཨ་ནི་དེའི་ཐོག་ལ་ལས་ཀ་བྱས་པ་ཡིན་ན་ཨ་ནི་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་པ་ད་དེ་འདྲའི་འདྲ་པོ་གཅིག་དམིགས་ཡུལ་འོ་དེ་འདྲ་བྱས་ན་ཡིན་པ་རེད། དག་སྣང་ཐེབས་རྩས་སྐྱ་སེར་སློབ་གསོ་དང་བོད་པའི་ཆོས་དང་རིག་གཞུང་དབུལ་སྐྱོབ་འཕྲོད་བསྟེན་དང་ཁོར་ཡུག་བཅས་ཤེས་ཡོན་ལྔའི་ཐོག་ལས་འཆར་སྤེལ་གནང་པའི་ཆ་ཤས་སུ་ཉིས་སྟོང་བཅུ་དགུ་ལོར་དག་སྣང་ཐེབས་རྩས་མཐུན་རྐྱེན་སྦྱར་གནང་བའི་འོག་ཧི་མ་ལ་ཡའི་དཔེ་མཛོད་དེ་གསར་འཛུགས་གནང་བཞག། ཧི་མ་ལ་ཡའི་དཔེ་མཛོད་ཁང་དེ་ཉིས་སྟོང་བཅུ་དགུ་ལོ་ལ་ཡ་དེ་ནི་ང་རང་གི་རྩ་བའི་བླ་མ་དཔལ་རྒྱལ་བའི་དབང་པོ་ཀརྨ་པ་མཆོག་གིས་ཁྱེད་རང་གིས་ནིའུ་ཡོག་ལ་ཡང་ཧི་མ་ལ་ཡ་དང་བོད་པའི་གི་མི་རིགས་འདུ་འཛོམས་བྱེད་ས་ཞིག་ལ་དཔེ་མཛོད་ཁང་ཅིག་བཙུགས་ཐུབ་ན་ཡག་པོ་ཡོད་རེད་བྱས་ནས་དེ་འདྲ་བྱས་ནས་བཀའ་གནང་སོང། དེ་ཡང་གང་ཡིན་ཞུས་པ་ཡིན་ན་དེ་སྔོན་ཧྥ་ལ་ཞིང་ལ་ཡ་དཔེ་མཛོད་ཆུང་ཆུང་ཞིག་ཡོད་བསྡད་ཡོད་རེད་དེ་རྨང་གཞི་འདྲ་པོ་བྱས་པའི་ཐོག་ལ་ཡ་ནི་བཀའ་གནང་བ་རེད་ད། དཔེ་མཛོད་རང་གི་མིང་ཐོག་ནས་དེབ་སྐྱེལ་བྱེད་ཐུབ་ཀྱི་མི་འདུག་དེ་འདྲ་ཡིན་དུས་ཧི་མ་ལ་ཡ་རིག་གཞུང་ལྟེ་གནས་ཁང་ཟེར་ཡ་གཅིག་གི་ཚོགས་པ་ཁྲིམས་མཐུན་གྱི་དེབ་སྐྱེལ་བྱེད་དེའི་ལས་གཞི་དེ་ཨ་ནི་དཔེ་མཛོད་ཁང་བྱས་ནས་ད་དེའི་ཐོག་ནས་ལས་ཀ་བྱེད་ཡ་དེ་འདྲས་ཡ་བཀའ་འདྲི་ཞུ་བའི་སྐབས་ལ་དེ་ཡག་པོ་འདུག་བྱས་ནས་ཨ་བཀའ་གནང་བ་རེད་ཨ་ནི་དེའི་རྗེས་ལ་ཡ་ང་ཚོ་ས་ཆ་ད་ལྟའི་དཔེ་མཛོད་ཁང་དེ་ས་ཆ་རག་པ་ནས་བྱས་ནས་ཨ་ནི་ད་བར་གཙོ་བོ་རྒྱལ་དབང་མཆོག་ལ་བཀའ་སློབ་ལམ་སྟོན་ཞུ་དགོས་ཞུ་དགོས་བྱས་ནས་ཨ་ནི་རྒྱལ་དབང་མཆོག་གི་ཐུགས་དགོངས་ལྟར་དུ་དཔེ་མཛོད་འཛིན་སྐྱོང་བྱེད་ཡ་རེད་ཨ་ནི་དེ་བརྒྱུད་ནས་ད་ཅིག་ཆོས་དང་རིག་གཞུང་སློབ་གསོ། ལ་སོགས་པ་དེ་ཚོ་ལ་ཡ་ཞབས་འདེགས་ཞུ་ཡག་འོ་དེ་འདྲ་གི་ལས་ཀ་བྱེད་བསྡད་པ་ཡིན་ཨ་ནི་ད་དཔེ་མཛོད་ཁང་གི་ཨ་ནི་འགྲོ་སོང་དེ་དག་སྣང་ཐེབས་རྩ་ཚོགས་པའི་ད་རྒྱབ་གཉེར་འདྲ་པོ་དེ་དེ་འདྲ་བྱས་ནས་ཨ་ནི་ཅིག་འགྲོ་སོང་འདྲ་པོ་དེ་དག་སྣང་ཐེབས་རྩ་ཚོགས་པའི་ངོས་ནས་བཏང་ནས་འོ་དེ་འདྲ་བྱས་ནས་ད་ལྟ་བར་དུ་འགྲོ་བསྡད་པ་རེད། ཧི་མ་ལ་ཡའི་དཔེ་མཛོད་ཁང་དེའི་ནང་བརྒྱ་ཆ་བརྒྱད་ཅུ་ནས་དགུ་བཅུ་བར་བོད་ཡིག་གི་ཐོག་བཏོན་གནང་པའི་ཕྱག་དེབ་ཡིན་པ་དང་དམིགས་བསལ་དུ་ཆོས་བརྒྱུད་རིས་མེད་ཀྱི་གསུང་འབུམ་ཁག་དང་ཡང་བོད་ཀྱི་སྡེ་དགེ་དཔེ་སྐྲུན་ཁང་ནས་ཆེད་དུ་མངགས་ཉོ་གནང་པའི་གནའ་སྔ་མོའི་དཔེ་རིང་མང་པོ་ཡོད་པའི་ཁར་བརྒྱད་ཅུ་གྱ་གྲངས་ཀྱི་ནང་བོད་ནང་ནས་འགྲེམས་སྤེལ་གནང་པའི་དུས་དེབ་ཀྱང་མང་པོ་ཡོད་པའི་སྐོར་དག་སྣང་ཐེབས་རྩ་དང་ཧི་མ་ལ་ཡའི་རིག་གཞུང་བསྟི་གནས་ཁང་གི་འགན་འཛིན་སྨན་པ་ཁ་བ་དཀར་པོའམ་དབང་འདུས་ལགས་ཀྱིས་འགྲེལ་བརྗོད་གནང་གི་འདུག། ད་ལྟ་ཧི་མ་ལ་ཡའི་རིག་གཞུང་བསྟི་གནས་ཁང་གི་ཁྱབ་ཁོངས་ནས་ཡོད་པའི་ཧི་མ་ལ་ཡའི་དཔེ་མཛོད་ཁང་གི་ནང་ལ་ཡ་ཨ་ནི་དཔེ་མཛོད་གཞན་ལ་མེད་པའི་དེབ་ག་རེ་ག་འདྲ་བ་ཡོད་རེད་དེ་འདྲས་ཅིག་གསུངས་བཞག་འདུག་ཨ་ནི་སྤྱི་བཏང་ང་ཚོའི་དཔེ་མཛོད་ཁང་ནང་དེ་འདྲ་ཡོད་བསྡད་པ་དེ་བརྒྱ་ཆ་བརྒྱད་ཅུ་དགུ་བཅུ་བོད་ཡིག་རང་གི་དེབ་རྐྱང་རྐྱང་རེད་ད་དེའི་ནང་ལ་གཞན་ལ་མེད་པ་ཟེར་ཞུས་ན་ནི་ཏག་ཏག་ཞིག་འགྲིག་གི་ཡོད་ནམ་མེད་ན་དེ་ངས་དཔེ་མཛོད་གཞན་པ་ལ་ག་རེ་ག་རེ་ཡོད་མེད་ཆ་ཚང་གཅིག་ཁོང་དུ་ཆུད་མེད་དུས་ཡིན་ནའང་ང་ཚོའི་དེའི་ནང་ལ་ཡང་ད་གསུང་འབུམ་གྱི་རིགས་མང་པོ་ཞིག་ཡོད་པ་རེད་ཆོས་བརྒྱུད་རིས་མེད་ཀྱི་ད་ས་སྐྱ་རྙིང་མ་དགེ་ལུགས་བཀའ་བརྒྱུད་བཅས་པ་ཚང་མའི་གསུང་འབུམ་གྱི་རིགས་ཡོད་བསྡད་པ་རེད་ད་ག་ནང་བཞིན་ང་ཚོ་དེའི་ནང་ལ་བཀའ་འགྱུར་དང་བསྟན་འགྱུར་བཀའ་འགྱུར་དང་བསྟན་འགྱུར་ཡིན་ནའི་ད་ང་ཚོ་མི་སྒེར་པ་དེ་འདྲས་ཀྱིས་དཔེ་མུ་མཐུད་ནས་མ་བཀའ་འགྱུར་ལྗགས་ཀློག་ཞུ་བསྡད་མཁན་དེ་འདྲས་ཡོང་གི་འདུག་ཨ་ནི་ད་ག་ནང་བཞིན་ང་ཚོ། བོད་རང་ནས་ཚུར་ཐད་ཀར་གདན་འདྲེན་ཞུས་པའི་ཡང་དཔེ་རིང་གི་ཐོག་ནས་ཡང་གསུང་འབུམ་གྱི་རིགས་གཅིག་ཡོད་རེད་སྡེ་དགེ་པར་ཁང་ལ་ཡ་དམིགས་བསལ་གྱི་ང་ཚོས Custom Order ཟེར་གྱི་རེད་པ་ཨིན་ཇི་ནང་ནས་དམིགས་བསལ་གྱི་མངགས་ཉོ་བྱས་པའི་གི་དཔེ་རིང་རང་གནའ་སྔ་མོའི་ད་དཔེ་ཆའི་བཟོ་ལྟ་རང་བྱས་པ་དེ་འདྲའི་ཡོད་བསྡད་པ་རེད་ད་ག་ནང་བཞིན་དེབ་རིགས་འདྲ་མ་འདྲ་མང་པོ་ཞིག་ལྷག་པར་དུ་ང་ཚོ་དེ་ལ་ཡ་དགུ་བཅུ་གོ་གྲངས་བརྒྱད་ཅུ་གྱ་གྲངས་ལ་ཐོན་པའི་བོད་ནང་གི་དུས་དེབ་དེ་འདྲའི་ང་ཚོ་སྦྲང་ཆར་ཟེར་ཡ་དང་དེ་འདྲའི་གི་རིགས་དེ་འདྲའི་ཡང་ང་ཚོ་ལ་ད་གཞན་ལ་མེད་བསྡད་པའི་བཟོ་འདྲ་ཅིག་རེད་ད་བརྒྱད་ཅུ་གྱ་གྲངས་གི་སྔོན་གི་དེབ་དེ་འདྲ་མང་པོ་ཞིག་མི་འདུག་ག་དེ་འདྲའི་མང་པོ་ཞིག་ཡོད་བསྡད་པ་རེད་ད་ག་ནང་བཞིན་རྒྱ་ཡིག་གི་ཐོག་ནས་དེ་འདྲ་བཀའ་འགྱུར། དེ་འདྲའི་ང་ཚོ་འདུག་ཟེར་ནི་ཡོད་བསྡད་པ་རེད་ད་ག་ནང་བཞིན་ད་དབྱིན་ཇིའི་གི་ཐོག་ལ་ཡང་ད་དེབ་ཁ་ཤས་རེད་ནམ་རྒྱུན་མཐོང་དཀའ་བའི་གི་དེབ་མང་པོ་ཅིག་འདུག་སོ་སོ་སྨན་པ་ཅིག་ཡིན་པའི་ཐོག་ནས་ནམ་རྒྱུན་ཅིག་སྨན་གཞུང་གི་ཐོག་ལ་བལྟ་དགོས་བསམ་པའི་དེབ་མང་པོ་ཅིག་དེའི་ནང་ལ་འདུག་ནམ་རྒྱུན་ང་ཚོ་བལྟས་མཐོང་རྒྱུ་དཀའ་བའི་རིགས་དེ་འདྲ་བྱས་བསྡད་ཀྱི་འདུག་ད་ཡིན་ན་ཡང་ངས་ཆ་ཚང་ངང་ཅིག་དེ་འདྲ་ཞུ་ཚོད་ཐིག་གི་མི་འདུག་ཡིན་ན་ཡང་གང་ལྟར་ད་རྡོག་རྡོག་རུ་ཅིག་སྒྲིལ་བྱས་ཞུས་པ་ཡིན་ན་ཨེ་ང་ཚོའི་འདི་ལ་ཡང་བརྒྱ་ཆ་དེ་མ་སོང་ནས་ཚད་མཐོ་ཤོས་དེ་ནང་དོན་རིག་པ་དང་འབྲེལ་བའི་གི་རེད་དེ་ནས་རྒྱལ་རབས་རེད་ལོ་རྒྱུས་རེད་སྨན་རེད་བོད་ཀྱི་རིག་གཞུང་རེད། ཨ་ནི་ཐང་ཀ་ལ་སོགས་པ་དེ་འདྲས་ཀྱི་པར་རིགས་རེད་དེ་འདྲས་ཀྱི་རིགས་འདྲ་མིན་སྣ་ཚོགས་ཅིག་འདུག་ཡོད་བསྡད་པ་རེད་ཞུ་བ་ཡིན། གཙོ་བོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་དཔལ་རྒྱལ་བ་ཀརྨ་པ་ཨུ་རྒྱན་ཕྲིན་ལས་རྡོ་རྗེ་རྣམ་གཉིས་ཀྱི་བཀའ་དགོངས་བཞིན་གནས་ནང་བླ་མ་ཚེ་དབང་རིན་པོ་ཆེ་ནས་རང་མི་རིགས་ཀྱི་བླ་སྲོག་ལྟ་བུའི་ཆོས་དང་རིག་གཞུང་སྐད་ཡིག་བཅས་ཉམས་པ་སླར་གསོ་དང་མི་ཉམས་རྒྱུན་འཛིན་ཞུ་རྒྱུའི་འབད་བརྩོན་གནང་བཞིན་ཡོད་པའི་སྐོར།
གསུངས་བྱུང། ད་གཙོ་བོ་དེ་ག་རེ་ཟེར་ན་ང་རང་གི་རྩ་བའི་བླ་མ་རྒྱལ་དབང་མཆོག་གི་བཀའ་དགོངས་དང་ཨ་ནི་གཅིག་བཀའ་སློབ་ལམ་སྟོན་གཞིར་བཟུང་བ་དེའི་ཐོག་ལ་ཡང་ད་གཙོ་བོ་དེ་ང་ཚོ་ཨ་ནི་འཛམ་གླིང་ཞི་བདེའི་དེད་དཔོན་རིས་མེད་བསྟན་པའི་མངའ་བདག་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་བཞེད་པ་ཡང་ཨ་ནི་གཅིག་རང་མི་རིགས་ཀྱི་བླ་སྲོག་ལྟ་བུ་ཆོས་དང་རིག་གཞུང། སློབ་གསོ་སྐད་ཡིག་ལ་སོགས་པ་དེ་ཚོ་ཨ་ནི་རྦད་དེ་ཉམས་པ་སླར་གསོ་མི་ཉམས་རྒྱུན་འཛིན་དེ་འདྲ་བྱས་ནས་དེ་ཚོ་སྲུང་སྐྱོབ་བྱེད་ཡག་ཐོག་ལ་ཨ་ནི་དུས་དང་རྣམ་པ་ཀུན་ཏུ་བཀའ་སློབ་གནང་གི་ཡོད་པ་ཡིན་དུས་ཨ་ནི་དེ་ཡང་དེ་ནི་སེམས་ཀྱི་གཏིང་ལ་བཞག་ནས་མདོར་ན ྋགོང་ས ྋསྐྱབས་མགོན་ཆེན་པོ་དང་དཔལ ྋརྒྱལ་དབང་ཀརྨ་པ་རྣམ་པ་གཉིས་ཀྱི་ཨ་ནི་ཐུགས་དགོངས།

དེ་འདྲ་ང་ཚོའི་ཚོང་ཁང་ནང་ལ་ཡོད་བསྡད་པ་དང་དཔེ་མཛོད་ཁང་ནང་ལ་ཡོད་བསྡད་པ་དེ་ད་ནམ་ཞག་རྒྱུན་ལྡན་གྱི་ང་ཚོ་བེད་སྤྱོད་ཆེན་པོ་ཡོད་པའི་དེབ་རིགས་དཔེར་ན་ང་ཚོ་གཅིག་རྒྱལ་སྲས་ལག་ལེན་སོ་བདུན་ཟེར་ཡག་དང་ད་ག་ནང་བཞིན་ང་ཚོ་བར་དོ་ཐོས་གྲོལ་ཟེར་ཡག་རེད་བརྒྱད་སྟོང་པ་དང་གཟུངས་བསྡུས་སོགས་པ་རེད་ད་ག་ནང་བཞིན་རྒྱལ་རབས་ལོ་རྒྱུས་དང་འབྲེལ་བ་ཡོད་པའི་དེབ་རིགས་དེ་འདྲ་རེད་ད་ནམ་རྒྱུན་རྒྱུན་མཁོ་གི་དེབ་མང་པོ་ཅིག་ང་ཚོས་པར་སྐྲུན་ཞུས་བསྡད་དགོས་རེད། ད་ག་ནང་བཞིན་ཕྲུ་གུ་ཚོ་ལ་མཁོ་ཆས་ཀྱི་ཨ་ནེ་ཅིག་འཛིན་རིམ་དང་པོ་དང་གཉིས་པ་དེ་འདྲས་ལ་བེད་སྤྱོད་བྱེད་ཡག་གི་ཡང་གྱང་སྒང་ལ་ཡར་སྦྱར་ཡག་གི་ཀ་ཁ་ག་ང་དང་ར་མགོ་ལ་མགོ་ས་མགོ་འདོགས་ཅན་ད་ག་ནང་བཞིན་མཐུག་པོའི་ཡི་གེ་ལ་སོགས་པ་དེ་འདྲས་ཀྱི་དཔེ་མཚོན་དེ་འདྲས་ཀྱི་ད་ག་འདྲ་ད་དཔེ་དེབ་ཟེར་ཞུས་ན་འགྲིག་གི་འདུག་ཡང་ན་ཡར་སྦྱར་ཡིག་ཟེར་ཞུས་ན་འགྲིག་གི་ད་དེང་སང་ཡིན་པས་ན Poster ཟེར་གི་འདུག་ཨ་དབྱིན་ཇི་ནང་ལ་ཡིན་ན་ད་སྦྱར་ཡིག་རང་རེད་པ་དེ་འདྲས་ཀྱི་རིགས་ད་སྣ་མིན་སྣ་ཚོགས་པ་རེད། ད་ངས་དེ་རེ་རེ་རེར་ཉིད་ནས་ཞུ་ཚོད་ཐིག་གི་མི་འདུག་ཨ་ད་ག་ནང་བཞིན་ང་ཚོ་འདི་བག་ཅིག་ཞོགས་པའི་ཞལ་འདོན་དེ་འདྲ་ཕྱོགས་སྒྲིག་བྱེད་ཡག་རེད་ཨ་ནི་ཞལ་འདོན་ཕྱོགས་སྒྲིག་གི་ནང་ལ་ཡང་དབྱིན་ཇི་དང་བོད་ཡིག་གཉིས་སྦྱོར་གི་ཐོག་ནས་ཨ་ནི་ཕྲུ་གུ་ཆུང་ཆུང་རིགས་གཅིག་ལ་རྩ་བ་ཉིད་ནས་བོད་ཡིག་ཀློག་ཐུབ་གི་མེད་དུས་ཨ་ནི་ཞལ་འདོན་དེ་ཨ་ནི་བྱེད་ཐུབ་ཡག་གི་ཆེད་དུ་དབྱིན་སྐད་གི་སྒྲ་གདངས་གི་ཐོག་ནས་བོད་ཡིག་གི་ཞལ་འདོན་ཚུར་བསྒྱུར་ཡང་དེ་འདྲས་སུ་རྦད་དེ་བྱས་འགྲོ་བ་ཡིན་ན་མ་འོངས་པ་ཕྲུ་གུ་དེ་ཚོ་བོད་ཡིག་ཤེས་ཡག་གི་ཐོག་ལ་དཀའ་ངལ་ཡོད་དུས་སྒང་ལ་བོད་ཡིག་བཞག་འོག་ལ་དབྱིན་སྐད་གི་སྒྲ་བསྒྱུར་བྱེད་པ་དེ་འདྲས་བཟོ་ཡག་རེད་དེ་ནས་ཕྲུ་གུ་ཚོ་འཛིན་གྲྭ་གཉིས་པ་ཟེར་ཡག་སླེབས་རྗེས་ཨ་ནི་གཅིག་བོད་སྐད་བོད་ཡིག་ཡག་རུ་ཕྱིན་སོང་ན་ཨ་ནི་དབྱིན་སྐད་ཀྱི་ཐོག་ནས་སྒྲ་སྒྱུར་དེ་ཕར་བཀོག་ནས་བོད་ཡིག་རྐྱང་པ་གི་ཨ་ནི་ཞལ་འདོན་དང་ལེགས་བཤད་ལྗོན་དབང། ད་ག་ཕྲུ་གུའི་ཤེས་ཡོན་དང་འབྲེལ་བའི་དེ་འདྲའི་གི་ད་དེབ་རིགས་འདྲ་མ་འདྲ་ཞིག་འདུག་པར་སྐྲུན་བྱས་བསྡད་ཀྱི་ཡོད་རེད་ད་ནང་པར་སྐྲུན་སྡེ་ཚན་གྱི་ནས་ཨ་ནི་དེ་འདྲ་བོད་ཡིག་གི་དེབ་རེད་ད་ནང་བཞིན་བོད་ཡིག་གི་དཔེ་ཆ་རེད་དེ་འདྲ་ལ་སོགས་པ་དེའི་རིགས་སྣ་མིན་སྣ་ཚོགས་དང་ལྷག་པར་དུ་ང་ཚོ་མི་སྒེར་པ་དང་ཚོགས་པ་སྐྱིད་སྡུག་ལ་སོགས་པ་དེ་འདྲས་ཀྱི་བོད་ཡིག་དང་འབྲེལ་བ་ཡོད་པའི་བོད་པའི་རིག་གཞུང་དང་འབྲེལ་བ་ཡོད་པའི་ཐང་ག་ཡིན་ནའི་རེད་བོད་ཡིག་གི་ཨ་ནི་སྒྲིག་གཤོམ་བྱེད་ཡག་གི་རིགས་ཡིན་ནའི་རེད་གང་ལྟར་ཅིག་ཡིག་རིགས་ཀྱི་ཡོད་དོ་ཅོག་པ་ལ་ཡང་ང་ཚོས་དེ་འདྲ་པར་སྐྲུན་གྱི་ཐོག་ནས་འདི་ཞུས་བསྡད་ཀྱི་ཡོད་རེད། རྩ་བའི་ཆར་རྡ་ནང་ཐེབས་རྩས་བོད་པའི་སྐད་ཡིག་སྲུང་སྐྱོབ་ཀྱི་ཐོག་ལས་འཆར་འདྲ་མིན་སྤེལ་གནང་བཞིན་ཡོད་པ་ནས་ལོ་གསུམ་ཙམ་གྱི་གོང་ནས་བོད་པའི་གཞོན་སྐྱེས་ན་གཞོན་ཚོར་སློབ་གྲྭའི་དབྱར་ཁའི་ཟླ་བ་གཉིས་ཀྱི་གུང་གསེང་རིང་རྡ་ནང་དབྱར་ཆོས་ཀྱི་འཛིན་གྲྭ་བཙུགས་གནང་བ་དེར་ལམ་ལྷོངས་ཡག་པོ་ཡོང་བཞིན་ཡོད་པའི་སྐོར་སྨན་པ་དབང་འདུས་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་གི་འདུག། ད་ང་ཚོ་ལོ་གསུམ་ཙམ་ཞིག་ཕྱིན་པའི་ནང་ལོགས་ནས་སྐད་ཡིག་སྲུང་སྐྱོབ་ཆེད་དུ་ང་རང་ཚོ་མི་རྒན་པ་ཚོས་ད་ཅིག་བོད་སྐད་དང་བོད་ཡིག་དྲག་ཕྲན་བུ་ཤེས་ཀྱི་ཡོད་རེད་ད་བོད་ཡིག་མ་ཤེས་པ་ཚོ་ཡིན་ན་བོད་སྐད་རྒྱག་ཡ་དང་དེ་འདྲ་གི་ཐོག་ལ་དཀའ་ངལ་ཁྱད་མེད་འཕྲད་པ་རེད་ཡིན་ན་ཡང་ད་ང་ཚོ་ནུབ་ཕྱོགས་ཀྱི་ཡུལ་གྲུ་ཁག་ལ་ཚུར་སླེབས་པའི་རྗེས་ལ་ཡང་ཨ་ནི་ང་ཚོ་གཞོན་སྐྱེས་ད་ཅིག་སྤུ་གུ་ཚོས་ཨ་ནི་བོད་སྐད་དེ་ཧ་ཅང་གི་སྐྱོ་པོ་ཡིན་བསྡད་པ་དང་ད་བོད་ཡིག་དེ་ཚོ་ཞེ་དྲག་གི་ད་ག་འདྲ་ཤེས་མཁན་དེ་བརྒྱ་ཆ་ཚད་དཔེ་དེ་དམའ་པོ་ཞེ་པོ་ཅིག་ཡིན་བསྡད་དུས་ད་ལྟ་ང་ཚོས་རྡ་ནང་ཐེབས་རྩ་གི་ངོས་ནས་ལོ་གསུམ་ཙམ་ཞིག་གི་སྔོན་ནས་ཐོག་མར་ང་ཚོས་རྡ་ནང་དབྱར་ཆོས་ཀྱི་འཛིན་གྲྭ་ཟེར་ཡག་ཅིག་ཨ་ནི་དབྱར་ཁའི་གུང་སེང་གི་སྐབས་དུ་འདུག་ཟེར་ནས་བཙུགས་པ་རེད་དབྱར་ཆོས་ཀྱི་འཛིན་གྲྭ་དེར་ཐོག་མར་བཙུགས་པའི་ཁ་ཐུག་ང་སྤུ་གུ་སུམ་ཅུ་སོ་བདུན་ཟེར་ཅིག་གི་ཐོག་ནས་དུ་བཙུགས་པ་རེད་ད་དེ་ནས་བྱས་ནས་ང་ཚོ་དེ་ད་བར་དུ་ལོ་གསུམ་དུ་ཟེར་ནས་ཕྱིན་པ་རེད་ལོ་གསུམ་པ་ད་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་དབྱར་ཆོས་ལ་སྤུ་གུ་བརྒྱ་སྐོར་ཅིག་གི་དུ་ཟེར་ནས་ང་ཚོ་དབྱར་ཆོས་ཟླ་བ་གཉིས་ཀྱི་རིང་ག་དུ་ཟེར་ནས་བཙུགས་ཡོད་རེད་དབྱར་ཆོས་ཟླ་བ་གཉིས་རིང་ག་ཚུགས་པའི་བརྒྱུད་རིམ་གྱི་ནང་ལ་ཡག་སྤུ་གུ་ཚོས་ཤེས་ཡོན་གྱི་ཆ་ནས་རེད་སྐད་ཡིག་གི་ཐོག་ནས་རེད་ཡི་གེ་འབྲི་ཀློག་ལ་སོགས་པ་དེ་འདྲའི་གང་ཅིའི་ཐོག་ལ་ཡ་ཡར་རྒྱས་ཚད་མཐོན་པོ་ཕྱིན་བྱས་དེ་འདྲ་ང་ཚོའི་ཕ་མ་ཚོའི་གི་ད་ག་ནང་བཞིན་འདི་ཡོད་ར་ཞུས་པ་ན་ད་ནི་ཕ་མ་ཚོའི་རྡ་ནང་སློབ་གྲྭ་ལ་ཡ་སྤུ་གུ་བཅུག་ག་ཡོང་མཁན་གི་ཚད་དེ་ཧ་ཅང་མཐོ་པོ་བྱས་རྗེས་ད་ད་ལོ་དང་ཟླ་ཉིན་གཉིས་ལ་ཡ་ང་ཚོ་སྤུ་གུ་ད་ང་ཚོ་ས་མིག་གི་རྐྱེན་པས་ཚུད་མ་ཐུབ་ནས་སྒུག་ཐོ་གི་ནང་ལ་སྤུ་གུ་ཕལ་ཆེར་ཉི་ཤུ་སུམ་ཅུ་ཞིག་འདུག་ཟེར་སྒུག་ཐོ་གི་ནང་ལ་སྡོད་དགོས་ཡ་དེ་འདྲ་བྱུང་ཡོད་རེད་བྱས་ཙང་ད་དེ་འདྲ་ཕ་མ་ཚོས་ཞེ་དྲག་གི་དགའ་པོ་བྱས་བསྡད་ཡ་དང་སྤུ་གུ་ཚོའི་ངོས་ནས་ཡིན་ནའི་སྐད་ཡིག་གཅིག་པོ་མ་ཡིན་པ་ད་ང་ཚོ་རིག་གཞུང་ལ་སོགས་པ་མང་པོ་ཅིག་གི་ངོས་ནས་དུ་བྱས་བསྡད་ཀྱི་ཡོད་རེད་ད་ག་ནང་བཞིན་ཞོགས་པའི་ཅིག་ཞལ་འདོན་དང་ཨ་ནེ་ཅིག་ཞོགས་པའི་སྨོན་ལམ་རྒྱག་ཡ་རེད་ད་ག་ནང་བཞིན་སྤུ་གུ་ཚོའི། སེམས་ཁམས་ཀྱི་འཕྲོད་བསྟེན་ལ་ཕན་པའི་གི་སྒོམ་སྒྲུབ་ལ་སོགས་པ་སེམས་ལྷོད་ལྷོད་བྱེད་ཡག་གི་ཞི་གནས་སུ་ཞུགས་ཀྱི་རུ་བ་དང་དེ་ལ་སོགས་པ་བྱེད་ཡག་ལ་སོགས་པ་དང་མཛད་རིམ་མང་པོ་ཅིག་སྤེལ་བསྡད་ཀྱི་ཡོད་རེད་གཙོ་བོ་དེ་ང་ཚོ་གཞོན་སྐྱེས་ཀྱི་སྐད་ཡིག་གི་ཐོག་ལ་ཡག་ཞེ་དྲག་གི་ཤུགས་བརྒྱབ་པ་རེད། རྡ་ནང་ཐེབས་རྩ་གསར་འཛུགས་གནང་མཁན་གནས་ནང་བླ་མ་ཚེ་དབང་རིན་པོ་ཆེ་ཨ་མི་རི་ཀར་བཙན་བྱོལ་ལ་མ་ཕེབས་གོང་བོད་ནང་སློབ་གྲྭ་དང་དྭ་ཕྲུག་ཁང་བསྐྱོན་ཡོད་པ་དང་ཕྱིས་སུ་སློབ་གྲྭ་དེ་བཞིན་རྒྱ་ནག་གཞུང་གི་སློབ་གྲྭར་བསྒྱུར་བ་དང་དྭ་ཕྲུག་ཁང་དེ་ཡང་སྒོ་སྐྱོན་དགོས་བྱུང་པ་སོགས་བོད་ནང་རོགས་རམ་མུ་མཐུད་གནང་མ་ཐུབ་པའི་སྐུ་ངལ་འཕྲད་འདུག། བོད་ལ་སྡོད་པའི་སྐབས་ལ་ཡང་དྭ་ཕྲུག་དང་སློབ་གྲྭ་དེ་འདྲ་བྱས་ནས་བཙུགས་ཡོད་རེད། ཨ་ནི། འོ་ད་བོད་ནས་ཁ་བྲལ་བའི་རྗེས་ལ་ཡང་བོད་ནང་ལ་ཕར། ལས་ཀ་བྱེད་ཐུབ་ཡ་མེད་དུས་ཨ་ནེ་སློབ་གྲྭ་དེ་ནི་ཨ་ནེ་གཞུང་གི་སློབ་གྲྭ་ལ་ཡ་ཚུར་བསྒྱུར་ནས་ཨ་ནེ་ཁོ་རང་ཚོས་སྟངས་འཛིན་ཡ་བྱས་པ་རེད་ཨ་ནེ་དྭ་ཕྲུག་ཁང་དེ་དྭ་ཕྲུག་སྤུ་གུ་དེ་ཚོ་ཁོ་རང་ཚོ་གཅིག་རང་མགོ་ཐོན་ཡག་གི་ཆེད་དུ་ཨ་ནེ་དངོས་སུ་ངས་བོད་གི་ལས་ཀ་བྱེད་མ་ཐུབ་ཡིན་ནི་ཨ་བརྒྱུད་ནས་ཐབས་ཤེས་གང་དྲག་བྱས་ནས་གང་ལྟར་ན་དྭ་ཕྲུག་གི་སྤུ་གུ་དེ་ཚོ་རང་མགོ་ཐོན་ཐུབ་པ་དེ་འདྲ་བྱུང་སོང་དེ་རྗེས་ལ་མུ་མཐུད་ཨ་ནེ་དྭ་ཕྲུག་ལ་ཡ་རོ་རོགས་པ་བྱེད་ཡག་དང་དྭ་ཕྲུག་དེ་རྒྱུན་གནས་བྱེད་ཡག་ལ་ཨ་ནི་ནུས་པ་ཐོན་མ་སོང་དྭ་ཕྲུག་ཁང་དེ་སྒོ་བརྒྱབ་པ་རེད། བཅར་འདྲི་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་ཤེས་ཡོན་སློབ་གསོའི་ལེ་ཚན་གསན་པར་ཐུགས་རྗེ་ཆེ།
དཔེ་དེབ་སྐྱེད་ཚལ་ལེ་ཚན་ནང་བསླབ་བྱ་སོ་གཉིས་དང་གཞིས་བཞུགས་བོད་མི་ཚོའི་ངོ་རྒོལ་སྐོར་ཞེས་པའི་དཔེ་དེབ་ནས་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་བརྒྱུད་བསྒྲགས་གནང་གི་རེད།
གསན་མཁན་རྣམ་པ་ཚོ་ད་ལྟ་དཔེ་དེབ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ལེ་ཚན་གོང་མའི་ཞུ་མཚམས། གཉིས་པ། བསླབ་བྱ་སོ་གཉིས་ཞེས་པའི་ནང་དོན་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། གཉིས་པ། བསླབ་བྱ་སོ་གཉིས་བོད་མི་ནི་ནང་ཆོས་ལ་དད་མོས་ཡོད་པའི་མི་རིགས་ཤིག་ཡིན་ན་ཡང། འདས་པའི་ལོ་ངོ་བཅུ་ཕྲག་དུ་མའི་རིང་དགོན་པ་མང་པོ་གཏོར་བཤིག་བཏང་སྟེ་གྲྭ་པ་མང་པོ་བཙོན་འཇུག་དང་རྐྱེན་འདས་སུ་ཕྱིན་པ་དང་བྲོས་བྱོལ་དུ་སོང་བ་ཡང་ཇི་སྙེད་ཅིག་བྱུང་ཡོད་པ་མ་ཟད། བྲོས་ནས་མ་ཐར་བར་གསོན་པོར་གནས་ཐུབ་མཁན་གྱི་གྲྭ་པ་རྣམས་ལ་མཚོན་ན་ཡང་དགོན་པ་དང་དགེ་རྒན་མེད་ཁར་དཔེ་ཆ་ཡང་མེད་པས་ནང་ཆོས་ལ་སློབ་གཉེར་བྱེད་ཐབས་མེད། བོད་ཀྱི་ལུགས་སྲོལ་ལ་བླ་མ་ཚོར་ཡོངས་ཁྱབ་ཐོག་མང་ཚོགས་ཀྱིས་གུས་བརྩི་ཞུ་བ་དང་མང་ཚོགས་ལ་སྐྱིད་སྡུག་ལེགས་ཉེས་ཅི་ཞིག་བྱུང་ཡང་བླ་མ་དང་གྲྭ་པའི་མདུན་དུ་བཅར་ནས་སྙན་སེང་དང་ལམ་སྟོན་ཞུ་སྲོལ་ཡོད། དགོན་པ་གཏོར་བཤིག་བཏང་རྗེས་མང་ཚོགས་ལ་ལམ་སྟོན་བྱེད་མཁན་མེད་པར་གྱུར་ཡོད། སྤྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཅུ་གྱ་བཞི་ལོར་ང་ཕ་ཡུལ་དུ་ལོག་སྐབས་གནས་ཚུལ་མང་པོ་ཞིག་མཐོང་བ་དང་གོ་ཐོས་བྱུང་བའི་ཐོག་སེམས་ཁྲལ་ཅི་ཆེ་བྱུང། ང་ཆུང་ངུའི་དུས་ནས་ཕ་ཡུལ་དང་ཁ་བྲལ་ཡོད་ན་ཡང་ས་གནས་མི་མང་གི་བདེ་དོན་གྱི་ཐོག་ང་ལ་སྔར་བཞིན་ལས་འགན་ཞིག་ཡོད་པས་སྟག་ཚང་ལྷ་མོ་ཀིརྟི་དགོན་པ་སོགས་ལ་བསྐྱོད་སྐབས་དུས་ཐུང་རིང་མང་ཚོགས་ལ་གང་ཐུབ་ཀྱིས་བསླབ་བྱ་བརྒྱབ་པ་ཡིན། ལོ་ཤས་གོང་ངས་ཀིརྟི་དགོན་ཁག་སྤྱི་ཡོངས་ལ་ཕན་པའི་བསམ་ཚུལ་ཁག་གཉིས་བྲིས་ནས་བསྐུར་བ་ཡིན། དང་པོ་ནི་དགོན་པ་གྲྭ་ཚང་གི་སློབ་གཉེར་བྱེད་སྟངས་ཀྱི་སྐོར་ཡིན་པ་དང་གཉིས་པ་ནི་དགོན་སྡེ་ཁག་གི་དཔལ་འབྱོར་དང་འཛིན་སྐྱོང་གི་ལས་ཀ་བྱེད་སྟངས་སྐོར་ཡིན། བསམ་ཚུལ་གྱི་བསླབ་བྱ་འདི་དག་ནི་དགོན་པའི་ནང་སློབ་གསོ་སྤྲོད་སྟངས་དང་གྲྭ་པའི་སྤྱོད་ལམ་འཁྱེར་སྟངས་སྔར་བས་ཚད་ལྡན་ཡོང་རྒྱུར་དམིགས་པ་ཞིག་ཡིན། བསམ་ཚུལ་ཁག་རེ་རེར་དོན་ཚན་བཅུ་གསུམ་རེ་ཡོད་ལ། ཀིརྟི་དགོན་ཁག་ཡོངས་ནས་དོན་ཚན་བཅུ་གསུམ་ཅན་གཉིས་ཀ་ལག་བསྟར་གནང་སོང། དེའི་རྗེས་ངས་དྲུག་ཅུ་རྒན་པོའི་རེ་འདུན་ཞེས་པའི་བསླབ་བྱ་ཞིག་བྲིས་ཏེ་བསྐུར་བ་ཡིན། སྐབས་དེར་བོད་ནང་བསླབ་བྱ་འདི་དག་བསྐྱར་དུ་པར་སྐྲུན་བྱེད་མཁན་གྱི་གྲྭ་པ་ཁ་ཤས་རྒྱ་ནག་གཞུང་གིས་འཛིན་བཟུང་བྱས་སོང། དེའི་རྗེས་མི་སྒེར་ཁྲོད་ནས་མང་ཚོགས་དཀྱུས་མར་བསླབ་བྱ་ཞིག་གནང་གལ་ཆེ་བའི་རེ་འདུན་ཡིག་ངག་གཉིས་ཐོག་ནས་སྔ་ཕྱི་རིམ་ཅན་དུ་འབྱོར་བྱུང། ངའི་ཕ་ཡུལ་གྱི་མང་ཚོགས་ཀྱིས་ང་བོད་ལ་ལོག་ཐུབ་པའི་རེ་སྐུལ་ཡང་ཡང་འབྱོར་གྱི་ཡོད་ན་ཡང་ད་ལྟའི་བར་དུ་རྒྱ་ནག་གཞུང་གིས་ང་བོད་ལ་ལོག་ཏུ་འཇུག་གི་མེད། དེ་མཚུངས་སུ་ངའི་ངོས་ནས་བོད་ནང་གི་བོད་མིའི་བསམ་བློ་གཏོང་སྟངས་དང་ལས་ཀ་བྱེད་སྟངས། སློབ་གསོའི་ནང་དོན་དང་ལམ་ལུགས། སྨན་བཅོས་འཕྲོད་བསྟེན་སོགས་སྤྱི་ཚོགས་ཀྱི་གནད་དོན་མང་པོ་ཞིག་རྒྱུས་ལོན་བྱེད་ཐུབ་ཡོད། ང་ཕ་ཡུལ་དུ་ལོག་སྟེ་ཐད་ཀར་མང་ཚོགས་ལ་ཆོས་མཐུན་གྱི་བསླབ་བྱ་རྒྱག་ཐུབ་ཀྱི་མེད་པའི་གནས་སྟངས་འོག་ཏུ། ངས་རང་ཉིད་ཀྱིས་ཤོད་འདོད་པའི་སྐད་ཆ་རྣམས་ཡིག་ཐོག་ཏུ་བཀོད་དེ་མང་ཚོགས་ལ་བརྒྱུད་བསྒྲགས་བྱས་པ་བརྒྱུད་མང་ཚོགས་ཀྱིས་དེའི་ཐོག་ནས་བསླབ་བྱ་ལེན་ཐུབ་པ་དང་ཁོང་ཚོའི་བསམ་བློ་དང་སྤྱོད་པ་ལེགས་བཅོས་ལ་སྐུལ་སློང་རེ་བྱེད་ཐུབ་ཚེ། མང་ཚོགས་ནང་བཟང་ཕྱོགས་ཀྱི་འགྱུར་བ་ཞིག་ཡོང་བའི་རེ་བ་བཅང་བ་ཡིན། ངས་བཤད་པའི་བསླབ་བྱའི་ནང་དོན་གཙོ་བོ་ནི་བོད་ཀྱི་ཆོས་རྒྱལ་སྲོང་བཙན་སྒམ་པོས་གཏན་འབེབས་གནང་བའི་ལྷ་ཆོས་དགེ་བ་བཅུ་དང་མི་ཆོས་གཙང་མ་བཅུ་དྲུག་གི་ཐོག་ད་ལྟའི་སྤྱི་ཚོགས་ཀྱི་གནད་དོན་ལ་དམིགས་པའི་ཞེན་སྐུལ་གལ་ཆེན་སྐོར་བཅས་ལ་དོན་ཚན་སོ་གཉིས་ཡོད། ངས་ཞེན་སྐུལ་གྱི་ཡིག་ཆ་འདི་དེབ་གཟུགས་སུ་བསྐྲུན་ཏེ་བསླབ་བྱ་སོ་གཉིས་ཞེས་པའི་མིང་བཏགས་པ་ཡིན། དེབ་འདིའི་དམིགས་ས་གཙོ་བོ་ནི། རིག་གནས་མེད་མཁན་ནམ་ཡང་ན་རིག་གནས་ཆུ་ཚད་ཅུང་དམན་པའི་ཞིང་འབྲོག་མང་ཚོགས་ལ་ཀུན་སྤྱོད་ཡག་པོ་རྒྱུན་འཇགས་ཡོང་ཐབས་དང་ནང་ཆོས་གཞིར་བཟུང་བཟང་སྤྱོད་ལ་གོམས་འདྲིས་བསྟེན་སྟངས་སྐོར་ཡིན། ངས་ད་དུང་མི་དམངས་དཀྱུས་མའི་ཉིན་རེའི་འཚོ་བའི་ཁྲོད་དོ་སྣང་བྱེད་དགོས་པའི་གལ་ཆེ་བའི་རིགས་ཀྱི་གནད་དོན་ཁག་སྟེ། དཔེར་ན་བོད་མིའི་སྤྱི་ཚོགས་ནང་ཁུལ་དུ་དམ་ཚིག་གཙང་མ་དགོས་པ་དང་རྒྱ་བོད་མི་རིགས་བར་གྱི་མཐུན་ལམ། མང་ཚོགས་ཀྱིས་གཞུང་གི་ཁྲིམས་ལུགས་ཤེས་དགོས་པ་དང་ཁྲིམས་ལུགས་ཤེས་པའི་ཐོག་ནས་ཁྲིམས་ལུགས་བརྩི་སྲུང་བྱེད་དགོས་པ། གཞུང་དང་སྤྱི་པའི་ཅ་དངོས་ལ་ཤ་ཚ་དང་བདག་གཅེས་བྱ་དགོས་པ། ཚོང་པ་ཚོས་ཚོང་ལས་གཉེར་སྟངས་ཀྱང་ཁྲིམས་ཐོག་ནས་གཏན་འབེབས་བྱས་པའི་ཚོང་ཁྲལ་དང་དཔྱ་ཁྲལ། ཚུལ་བཞིན་སྤྲད་དེ་ཁྲིམས་མཐུན་བྱ་དགོས་པ། བྱིས་པ་རྣམས་སློབ་གྲྭར་གཏོང་དགོས་པའི་སྐོར་སོགས་གནས་ཚུལ་མང་པོ་ཞིག་བསླབ་བྱ་སོ་གཉིས་ཞེས་པའི་དེབ་འདིའི་ནང་དུ་བྲིས་ཡོད། མདོར་ན་དེབ་འདིའི་ནང་ཆོས་ལུགས་དང་འཚོ་བའི་སྐོར་ཁོ་ན་རེ་སྐུལ་ཞུས་ཡོད་པ་ལས་ཆབ་སྲིད་ཀྱི་ལས་དོན་དང་འབྲེལ་བ་གཏན་ནས་མེད། དེབ་དེ་སྤྱི་ཚོགས་ཁྲོད་དུ་ཁྱབ་རྒྱ་ཆེན་པོ་བྱུང་ཡོད་པ་མ་ཟད། དགོན་སྡེ་ཁག་གི་ནང་དུ་ཡང་དེབ་འདིས་ཤུགས་རྐྱེན་ཆེན་པོ་ཐེབས་ཐུབ་ཡོད། རྒྱ་ནག་གཞུང་གིས་ངའི་དེབ་འདི་ལ་དང་པོར་མ་དགའ་བའི་རྣམ་འགྱུར་སྟོན་གྱི་ཡོད། ཡིན་ན་ཡང་དེབ་འདིས་མང་ཚོགས་ལ་ཕན་ཐོགས་བྱུང་ཡོད་པ་མ་ཟད། ཤུགས་རྐྱེན་ཡག་པོ་ཐེབས་ཡོད་པའི་དོན་དངོས་ཀྱི་ར་སྤྲོད་བྱུང་ཡོད། དཔེར་ན། ས་གནས་མང་པོ་ཞིག་ཏུ་རྒྱན་པོ་འགྱེད་པ་ལྟ་བུའི་མ་རུང་བའི་བྱ་སྤྱོད་ཇེ་ཉུང་དུ་སོང་ཡོད་པ་དང་ས་གནས་མང་པོ་ཞིག་ཏུ་རྐུ་འཕྲོག་གི་གནས་ཚུལ་རྩ་མེད་དུ་འགྱུར་ཐུབ་ཡོད། དེ་བཞིན་དེབ་འདི་ཀློག་མཁན་མང་པོ་ཞིག་གིས་ཆང་རག་དང་ཐ་མག་སྤངས་པ་སོགས་བྱུང་ཡོད། ས་གནས་དེ་དག་ཏུ་མང་ཚོགས་དྭང་བླངས་ཀྱི་ཐོག་ནས་སློབ་སྦྱོང་འཛིན་གྲྭ་བཙུགས་ཏེ་དེབ་འདིའི་ནང་དོན་འཆད་ཉན་བྱེད་ཀྱི་ཡོད་འདུག་དེབ་དེའི་ཤུགས་རྐྱེན་ཁྱབ་ཆེ་རུ་སོང་བ་ན། དེབ་ཀྱི་ནང་ཆབ་སྲིད་རང་བཞིན་གྱི་ནང་དོན་གཏན་ནས་མེད་ན་ཡང། རྒྱ་ནག་གཞུང་གིས་དེབ་དེ་དམིགས་འབེན་དུ་བཟུང་སྟེ་སྐྱོན་བརྗོད་བྱེད་འགོ་བཙུགས་སོང། རྒྱ་ནག་གཞུང་གི་འགོ་ཁྲིད་ཚོས་དེབ་དེའི་ནང་དོན་རྒྱུས་ལོན་ཡོང་བའི་ཆེད་དུ། ངས་དེབ་དེ་རྒྱ་ཡིག་ཐོག་ཕབ་བསྒྱུར་བྱེད་དུ་བཅུག་སྟེ་ཁོ་ཚོས་ཞིབ་བཤེར་བྱས་པ་བརྒྱུད་དགོས་མེད་ཀྱི་རྣམ་རྟོག་མི་སྐྱེ་བ་དང་བཀག་སྡོམ་མི་ཡོང་བ། ས་གནས་སུ་དོན་མེད་ཀྱི་འགལ་ཟླ་མི་ཡོང་བའི་རེ་བ་བཟུང་བ་ཡིན། དོན་དངོས་ཐོག་བོད་ནང་དུ་དེབ་འདིའི་རྒྱ་བསྒྱུར་པར་མའང་ཁྱབ་སྤེལ་སོང་འདུག་པ་དང། དེས་རྒྱ་རིགས་མི་མང་ལ་ཡང་ཕན་ཐོགས་ཡོང་བའི་རེ་བ་ཡོད། དེབ་འདིའི་བརྗོད་དོན་གྱི་བསླབ་བྱའི་སྙིང་པོ་རྣམས་དེང་རབས་ཀྱི་སྐད་བརྡ་ཁོ་ནས་འགྲེལ་བཤད་བརྒྱབ་ཡོད། དཔེར་ན་མི་བསད་པ་ཆོས་ཕྱོགས་ནས་སྡིག་པའི་ལས་ཡིན་པ་མ་ཟད། ཁྲིམས་ཐོག་ནས་ཀྱང་ནག་ཉེས་ཡིན་པའི་སྐོར་བཤད་ཡོད། ཆོས་ཁས་མི་ལེན་མཁན་གྱི་མཁན་ཞིག་ཡིན་ཡང་དེབ་དེའི་ནང་བཤད་པའི་སྤྱོད་ལམ་འཁྱེར་སྟངས་ཐད་ངེས་པར་དུ་དོ་སྣང་བྱས་ན་ཕན་ཐོགས་ཡོད་པ་དང་སོ་སོའི་སྒེར་དང་ཁྱིམ་ཚང་སྤྱི་ཚོགས་བཅས་ཕྱོགས་ཚང་མར་ཕན་ཐོགས་ཡོང་གི་རེད་ཅེས་ཞེན་སྐུལ་ཡང་ཞུས་ཡོད། གསན་མཁན་རྣམ་པ་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་སྟེགས་པུ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། ལེའུ་བཅུ་གསུམ་པ། གཞིས་བཞུགས་བོད་མིའི་ངོ་རྒོལ། དང་པོ། ས་བྱི་ཞི་རྒོལ་ཆེན་མོ། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་ལྷ་སར་རྒྱ་ནག་གཞུང་ལ་ཞི་རྒོལ་གྱི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་བྱུང་ཡོད་ན་ཡང་སྐབས་དེར་རྔ་པ་ཁུལ་དུ་ངོ་རྒོལ་ལས་འགུལ་མངོན་གསལ་དོད་པོ་དེ་འདྲ་བྱུང་མེད།

ལྷག་པར་དུ་སེ་ར་དང་འབྲས་སྤུངས་ཀྱི་དགེ་འདུན་པ་ཚོས་ངོ་རྒོལ་གྱི་སྣེ་ཁྲིད་བྱས་ཤིང། མང་ཚོགས་རྣམས་ངོ་རྒོལ་གྱི་ལས་འགུལ་ནང་མཉམ་ཞུགས་བྱས་པ་ལ་བརྟེན་ནས་བྱུང་བ་ཞིག་ཡིན། བོད་མི་ཚོས་ཞི་བའི་སྒོ་ནས་རྒྱ་ནག་གཞུང་གིས་བོད་ལ་འཛིན་པའི་སྲིད་བྱུས་ནོར་འཁྲུལ་ཅན་དེར་ངོ་རྒོལ་བྱས་ཡོད། འབྲས་སྤུངས་དང་སེ་ར་གཉིས་ཀའི་ནང་དུ་ཕ་ཡུལ་རྔ་པ་ནས་ཡིན་པའི་གྲྭ་པ་སློབ་གཉེར་བྱེད་མཁན་འགའ་ཤས་ཡོད་འདུག་སེ་ར་དགོན་པར་སློབ་གཉེར་བྱེད་བཞིན་པའི་རྔ་པ་ཀིརྟི་དགོན་པའི་གྲྭ་པ་གཉིས་ཀྱིས་རང་གི་ལུས་ལ་གྲི་རྨས་བཟོས་ནས་བོད་རང་བཙན་ཞེས་པའི་འབོད་ཚིག་ཀྱང་བྲིས་འདུག་བོད་མིའི་ཞི་བའི་ངོ་རྒོལ་འདིར་རྒྱ་ནག་གཞུང་གི་དམག་མིས་དྲག་གནོན་བྱས་ཡོད། ལྷ་སའི་གདན་ས་གསུམ་དུ་སློབ་གཉེར་བྱེད་མཁན་བོད་ཆོལ་ཁ་གསུམ་གྱི་ས་ཁུལ་སྣ་ཚོགས་ནས་ཡོད་པས་དེང་རབས་ཀྱི་བརྡ་འཕྲིན་གྱི་བརྒྱུད་ལམ་སྟབས་བདེ་བོ་འདིས། ལྷ་སའི་ངོ་རྒོལ་ལས་འགུལ་གྱི་གནས་ཚུལ་རྣམས་བོད་ཀྱི་ས་ཁུལ་ཡོངས་རྫོགས་ལ་ཁྱབ་པ་དང་ས་ཁུལ་སོ་སོའི་བོད་མི་རྣམས་ཀྱིས་དེར་བསྟུན་གྱི་ལས་འགུལ་སྤེལ་བས་བོད་ཆོལ་ཁ་གསུམ་སྤྱི་ལ་ཁྱབ་པའི་ངོ་རྒོལ་ལས་འགུལ་ཞིག་ཏུ་གྱུར་པ་རེད། རྔ་པར་ངོ་རྒོལ་ལས་འགུལ་ཐོག་མར་བྱུང་བའི་དུས་ཚོད་ནི་རྔ་པ་ཀིརྟི་དགོན་པར་མ་ཎི་དུང་སྒྲུབ་འཚོགས་སྐབས་རེད་འདུག་སྤྱིར་ན་རྔ་པ་ཀིརྟི་དགོན་པའི་མ་ཎི་དུང་སྒྲུབ་ནི་ལོ་རེའི་དུས་ཚིགས་གཞན་ཞིག་ལ་ཚོགས་སྲོལ་ཡོད་ན་ཡང་དགོན་པའི་ལས་སྣེས་འདི་ལོར་མ་ཎི་དུང་སྒྲུབ་འདི་སྨོན་ལམ་གྲོལ་བའི་རྗེས་སུ་དུས་ཁོམ་ཡོད་སྐབས་ཤིག་དང་བསྟུན་ནས་ཚོགས་ན་འགྲིག་མིན་ང་ལ་དྲིས་བྱུང། མ་ཎི་དུང་སྒྲུབ་དུས་ཚིགས་ནམ་ཞིག་ལ་ཚོགས་དགོས་པའི་དམིགས་བསལ་གཏན་འབེབས་མེད་པས་ངས་ཁྱེད་ཚོར་སྟབས་གང་བདེ་ལ་བལྟས་ནས་ཚོགས་ན་འགྲིག་གི་རེད་ཅེས་ལན་སྤྲད་པ་ཡིན། ཕྱིས་སུ་རྒྱ་ནག་གཞུང་གིས

ངོ་རྒོལ་ལས་འགུལ་བྱུང་རྗེས་རྒྱ་ནག་གཞུང་གིས་གནས་སྟངས་ཞི་འཇགས་སུ་གཏོང་ཐབས་བྱ་རྒྱུའི་ཚབ་ཏུ་གདུག་རྩུབ་ཤིན་ཏུ་ཆེན་པོས་དྲག་གནོན་བྱས་པ་དེས་བོད་ཆོལ་ཁ་གསུམ་གྱི་ཁྱོན་ཡོངས་ནས་ངོ་རྒོལ་བྱ་རྒྱུར་རྐྱེན་སློང་བྱས་ཡོད། གལ་སྲིད་ལྷ་སར་དོན་རྐྱེན་ཐོག་མར་བྱུང་བའི་སྐབས་ནས་རྒྱ་ནག་གཞུང་གིས་ཞི་འཇམ་ཡོང་བའི་ཐབས་ཚུལ་ཞིག་བསྟེན་ཡོད་ཚེ་འདི་ལྟ་བུའི་ཚབས་ཆེན་ཞིག་ཏུ་འགྱུར་མི་སྲིད། རྒྱ་ནག་གཞུང་ནི་དྲག་གནོན་བྱེད་རྒྱུ་ཁོ་ན་ལ་གོམས་འདྲིས་སུ་གྱུར་ཡོད་པར་བརྟེན་ཞི་བའི་ཐབས་ཤེས་ལག་བསྟར་བྱེད་ཐུབ་པའི་ནུས་པ་དང་སྤོབས་པ་གཉིས་ཀ་ས་གནས་རྒྱ་ནག་གཞུང་གི་འགོ་ཁྲིད་ཚོར་མེད་པས་དྲག་གནོན་ཁོ་ན་བྱས་ཡོད། རྔ་པར་མི་དམངས་ཀྱིས་ཞི་རྒོལ་བྱེད་སྐབས་རྒྱ་ནག་གཞུང་གི་བདེ་སྲུང་དམག་མིས་དཀར་ནག་དབྱེ་འབྱེད་མེད་པར་མང་ཚོགས་ཀྱི་ཁྲོད་དུ་མེ་མདའ་གང་བྱུང་བརྒྱབ་སྟེ། ལག་ན་མཚོན་ཆའི་རིགས་ཁབ་རྩེ་ཙམ་ཡང་མེད་པའི་མི་དམངས་དཀྱུས་མ་མང་པོ་བསད་རྨས་བཏང་བའི་བྱེད་སྟངས་འདིས་རྐྱེན་སློང་བྱས་ཏེ་སྐྱ་སེར་མང་ཚོགས་སྔར་བས་མང་བ་རྔ་པ་རྫོང་ཐོག་ཏུ་འཛོམས་ནས་རྒྱ་ནག་གཞུང་གིས་ཞི་རྒོལ་བྱེད་མཁན་མང་ཚོགས་དམར་གསོད་བཏང་བར་ངོ་རྒོལ་གྱི་ཞི་བའི་ཁྲོམ་སྐོར་བྱེད་པའི་སྐབས་སླར་ཡང་དྲག་ཤུགས་ཁོ་ན་བཀོལ་སྤྱོད་བྱས་ཏེ་མུ་མཐུད་དྲག་གནོན་བྱས་འདུག། ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ཁྱོན་ཡོངས་ལ་ཁྱབ་པའི་ཞི་རྒོལ་ངོ་རྒོལ་ལས་འགུལ་གྱི་ཁྲོད་རྒྱ་ནག་གཞུང་གི་དྲག་གནོན་གདུག་རྩུབ་ཆེ་ཤོས་དང་མི་བསད་པ་མང་ཤོས་ནི་ང་ཚོས་ཤེས་གསལ་ལྟར་ན་རྔ་པའི་ས་ཁུལ་ཡིན། རྒྱ་ནག་གཞུང་གི་བྱེད་སྟངས་འདི་ནི་མེ་འབར་བའི་སྟེང་དུ་ཤིང་བསྣན་པ་ལྟར་སེམས་ཀྱི་རྨ་ཁ་གཏིང་ཇེ་ཟབ་ཏུ་བཏང་བ་ལས་དོན་དམ་པའི་ཞི་འཇགས་ཡོང་བར་ཕན་ཐོགས་གཏན་ནས་བྱུང་མེད། རྔ་བ་ཀིརྟི་དགོན་པ་ནི་སྐབས་དེའི་དྲག་གནོན་བྱེད་སའི་དམིགས་འབེན་གཙོ་བོར་བཟུང་སྟེ་རྔ་བ་ཀིརྟི་དགོན་པ་ནི་དོན་དམ་པའི་བཙོན་ཁང་ཞིག་ཏུ་གྱུར་པ་རེད། གལ་སྲིད་རྒྱ་ནག་གཞུང་གིས་དྲག་གནོན་མ་བྱས་པར་ཞི་འཇམ་གྱི་ཐོག་ནས་གནས་ཚུལ་འཇགས་ཐབས་བྱེད་ཐུབ་ཡོད་ན་རྔ་བའི་གནས་སྟངས་འདི་ལྟ་བུའི་ཛ་དྲག་ཅན་དུ་འགྱུར་མི་སྲིད་ཀྱང། ཞི་འཇགས་ཡོང་ཐབས་གཏན་ནས་བྱས་མེད། དམར་དམག་རྒྱང་སྐྱོད་ཀྱི་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དྲུག་དང། དམངས་གཙོའི་བཅོས་བསྒྱུར་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་རིག་གནས་གསར་བརྗེ་ཆེན་པོའི་ལས་འགུལ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག། གུང་བྱོན་དོན་རྐྱེན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་བཅས་ཀྱི་དུས་འཁྲུག་སྔ་ཕྱིའི་སྐབས་རྔ་བ་མི་དམངས་ཀྱི་སེམས་ལ་གསོ་མི་ཐུབ་པའི་རྨ་ཁ་བཟོས་ཡོད་པ་དེ་དག་ཐེངས་འདིར་གཏིང་ཇེ་ཟབ་ཏུ་བཏང་སོང། གསན་མཁན་རྣམ་པ་ཚོ། ཐེངས་འདིའི་ལེ་ཚན་ཞུ་མཚམས་དེ་གར་བཞག་ནས་ལེ་ཚན་རྗེས་མར་གོང་བརྗོད་ནི་མུ་མཐུད་ནས་རྒྱུ་ཆ་ཞུ་གི་ཡིན། ལེ་ཚན་འདི་གོ་སྒྲིག་དང་རྒྱུ་ཆ་ཞུ་མཁན་བཅས་བྱེད་པའི་ཕུན་ཚོགས་ཡིན། ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང།